གནས་ཚུལ་འདི་སྐོར་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ལགས་ཀྱིས་སྙན་ཞུ་གནང་གི་རེད། ཉེ་བའི་ཆར་རྒྱ་གར་ལྷོ་ཕྱོགས་སྦེང་ལོར་གྲོང་ཁྱེར་དུ་རྟེན་གཞི་ཆགས་པའི་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་དུ། སྐབས་དང་པོ་གི་བོད་ཀྱི་སྐད་ཡིག་རིག་གཞུང་གི་ཐོག་ནས་འབུམ་རམས་པ་སློབ་གཉེར་བ་བདུན་སློབ་ཐོན་མཛད་སྒོ་གནང་ཡོད་པ་བཞིན། འབུམ་རམས་པ་སློབ་ཐོན་པ་དགེ་བཤེས་རོང་བོ་བློ་བཟང་སྙན་གྲགས་ལགས་དང་དགེ་བཤེས་བློ་བཟང་སྨོན་ལམ་ལགས། དགེ་བཤེས་བློ་བཟང་དངོས་གྲུབ་ལགས་ཨ་འབྲུག་དཀོན་མཆོག་ལགས། སློབ་དཔོན་གཙང་ཕྲུག་སྟོབས་ལགས་སློབ་དཔོན་བསོད་ནམས་རྒྱལ་མཚན་ལགས། ལོ་རྒྱུས་ཉམས་ཞིབ་པ་སྨན་ཤར་བློ་གྲོས་ལགས་བཅས་ལ། བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཞི་གི་ཉི་མ་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་ཐུགས་དགྱེས་ཚོར་ཆེན་པོའི་སྒོ་ནས་མཇལ་ཁ་བསྩལ་གནང་མཛད་ཡོད་པས། སྦེང་ལོར་ཏཱ་ལའི་བླ་མ་མཐོ་སློབ་ཀྱི་སློབ་སྤྱི་བསྟན་འཛིན་པ་སངས་ལགས་ནས། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་གི་ལོ་ནས་བོད་ཁྱིམ་སྔོན་འགྲོ་ནས་འགོ་བཙུགས་ཏེ་མཐའ་མ་གཙུག་ལག་སློབ་གཉེར་ཁང་གི་ལག་འཁྱེར་ཚད་ལྡན་མཐོ་ཤོས་ཏེ། འབུམ་རམས་པའི་ལག་འཁྱེར་ཕུལ་ཐུབ་པ་གི་ཉིན་མོ་འདི་དང་འབྲེལ། རྒྱལ་བ་རིན་པོ་ཆེར་དམིགས་བསལ་གྱི་མཇལ་ཁ་ཞུ་ཐུབ་པར་སྐལ་བ་བཟང་བོ་དང་རྒྱལ་བ་རིན་པོ་ཆེའི་ཐུགས་དགྱེས་ཚོར་ཆེན་པོ་བྱུང་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། ད་རིང་ང་ཚོ་ད་ཉིན་བཟང་པོ་ཆགས་བསྡད་ཡོད་རེད་ད་ལྟ་ང་ཚོའི་བོད་ཁྱིམ་ནང་ནས་ད་གཅིག་འབུམ་རམས་པ་ཐོན་པ་ཨ་ནི་ཐེངས་མ་དང་པོ་ཆགས་བསྡད་ཡོད་རེད་ད་ད་ལྟའི་ཆ་ལ་སྔོན་མ་ནས་བོད་ཁྱིམ་ད་གཅིག་སྟོང་དགུ་བརྒྱ་དྲུག་ཅུ་ནས་འགོ་ཚུགས་ནས་ཕྱིན་ནས་ད་སྔོན་འགྲོ་ནས་ཡར་འགོ་ཚུགས་ནས་ད་ད་ལྟ་མཐའ་མ་ད་གཅིག་གཙུག་ལག་སློབ་གཉེར་ཁང་གི་ནང་ལ་ད་གཅིག་ལག་ཁྱེར་མཐོ་ཤོས་ཚད་མཐོ་ཤོས་དེ་ད་འབུམ་རམས་པ་ཆགས་བསྡད་ཡོད་རེད་ད་འདི་ཕུལ་ཐུབ་པ་གི་ཨ་ནི། ཉིན་མོ་ཅིག་ཆགས་དུས་ད་ད་རིང་དམིགས་བསལ་ང་ཚོ་ཡ་ཨ་ནི་རྒྱལ་བ་རིན་པོ་ཆེ་ལ་མཇལ་ཁ་ཅིག་ཐོབ་སོང་ད་སྐལ་བ་བཟང་པོ་བྱུང་སོང་ཨཱ་ནི། རྒྱལ་བ་རིན་པོ་ཆེ་ལགས་ཀྱིས་ད་གཙོ་བོ་དེ་ཁོ་རང་རྣམས་ཀྱི་ཨཱ་ནི་འབུམ་རམས་པ་རྣམ་པ་ཚོ་གི་ད་དཔྱད་རྩོམ་རེ་རེ་བྱས་གཟིགས་གནང་སོང་ཨཱ་ནི་ཆ་ཚང་ལ་མཉེས་པོ་ཞུགས་གནང་སོང། འབུམ་རམས་པ་སློབ་ཐོན་པ་དགེ་བཤེས་བློ་བཟང་དངོས་གྲུབ་ལགས་ནས་ཁོང་གིས་གཞུང་ལུགས་དང་ལག་ལེན་ཟུང་འབྲེལ་གྱི་ཐོག་ནས་བྱ་ཚིག་གྲུབ་ཚུལ་ལ་དཔྱད་པ་གི་བརྗོད་གཞི་དང་འབྲེལ་ཏེ་དཔྱད་རྩོམ་བྲིས་ཡོད་པས། གོང་ས་མཆོག་ལ་སྤྱན་འབུལ་ཞུ་བར་ཐུགས་མཉེས་པོ་གནང་བ་དང། དཔྱད་རྩོམ་དེས་མ་འོངས་པར་གཞོན་སྐྱེས་ཚོར་ཕན་ཐོགས་འབྱུང་རེ་ཡོད་པ་གི་སྐོར་འགྲེལ་བརྗོད་གནང་གི་འདུག། ལགས་རེད། ངས་བརྗོད་གཞི་འདི་གཞུང་ལུགས་དང་ལག་ལེན་ཟུང་འབྲེལ་གྱི་ཐོག་ནས་ང་རང་ཚོ་བྱ་ཚིག་གྲུབ་ཚུལ་ལ་དཔྱད་པ་ཟེར་དེ་རེད། དོན་དག་རྡོག་རྡོག་འདྲ་བོ་འདི་བརྡ་སྤྲོད་གཞུང་ལུགས་དང་འབྲེལ་བ་ཡོད་རྒྱུའི་ཆ་དེ་རེད་ང་རང་ཚོ་བོད་པས། དེ་ཡིན་དུས་ད་དེང་གི་གོང་ས་མཆོག་ལ་སྤྱན་འབུལ་ཞུས་ཡོང་དུས་གོང་ས་མཆོག་དེ་གཟིགས་སོང་རོགས་ལ་གཟིགས་ནས་ནི་འགྲིག་ཨ་འགྲིག་ཨ་ཟེར་གསུངས་སོང་ང་རང་ལ་འདོད་པ་ཚིམ་པོ་འདྲ་ཅིག་ད་ཅིག་བྱུང་སོང་རོགས་ལ་ད་འདི་གི་མ་འོངས་པ་ལ་ད་ཅིག་ང་རང་ཚོ་བོད་པས།

གོང་ས་མཆོག་ལ་མཇལ་ཁ་ཞུ་རྒྱུ་བྱུང་བ་དང་ཐུགས་རྗེས་རྩིས་གནང་བ་ལ་ཧ་ཅང་དགའ་བོ་བྱུང་ཞེས་འགྲེལ་བརྗོད་གནང་གི་འདུག། ཐུགས་མཉེས་པོ་ཞུ་ཁྱུང་ཤ་སོ་སོ་རང་ཉིད་ནས་འདི་འདྲའི་ཡས་ནས་ག་རེ་རེད་སློབ་གནས་གཅིག་གི་སྒང་ནས་མཇལ་ཁ་བྱས་ཏེ་དང་པོ་ཡིན་པ་སོང་ཙང་བུ་དེ་དགའ་བོ་བྱུང་ཁྱུང་ས་ཧ་ལམ་ཡས་ནས་ག་རེ་འདི་འདྲའི་གོ་སྐབས་ཆ་མཚོན་པ་ཡིན་ན་བོད་ནང་དང་ང་རང་ཚོ་ཡས་ནས་ག་རེ་ཤེས་ཚད་ཉམས་པ་དེ་འདྲ་མང་པོ་ཞིག་ཨ། གོ་སྐབས་འདི་རྩ་བ་ཉིད་ནས་རག་མ་ཤེས་ཡག་གི་བཟོ་ལྟ་འདྲ་བོ་ཅིག་ཡིན་ཏེ་དཔེ་དེས་ནི་ཀ་རེ་དེ་འདྲ་དགའ་བོ་ཞུ་ཁྱུང་ཞེས་པ་ཡིན། རྒྱ་གར་ལྷོ་ཕྱོགས་སྦེང་ལོར་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་དགེ་རྒན་འབུམ་རམས་སློབ་ཐོན་པ་ཨ་འབྲུག་དཀོན་མཆོག་ལགས་ནས་སློབ་མ་གསོ་སྐྱོང་བྱ་དགོས་ན་དགེ་རྒན་ཡར་རྒྱས་སུ་གཏོང་དགོས་པ་དང། དེ་ལ་གནས་རིམ་མང་བོ་གི་ཆ་རྐྱེན་དང་ཞིབ་འཇུག་གི་རྒྱབ་ལྗོངས་ལག་བསྟར་གྱི་ཉམས་མྱོང་བཅས་དགོས་པ་ཚང་མ། དེང་རབས་ཀྱི་མཐོ་རིམ་སློབ་གྲྭར་མེད་ཐབས་མེད་པ་གི་ཆ་རྐྱེན་ཞིག་རེད་ཅེས་འགྲེལ་བརྗོད་གནང་གི་འདུག། སློབ་མ་གསོ་སྐྱོང་བྱེད་དགོས་ན་དགེ་རྒན་ཟེར་ཡག་དེ་དགེ་རྒན་རང་ཉིད་ཡར་རྒྱས་གཏང་དགོས་པ་རེད་སློབ་མ་ཡར་རྒྱས་གཏང་དགོས་ན། དེ་ལ་དགེ་རྒན་ཡར་རྒྱས་གཏང་དགོས་ན་གནས་རིམ་མང་པོ་ཞིག་གི་ཐོག་ནས་ཆ་རྐྱེན་དགོས་ཀྱི་ཡོད་པ་དང། ཨཱ་ནི་ཞིབ་འཇུག་གི་རྒྱབ་ལྗོངས་དགོས་ཀྱི་ཡོད་པ་དང། ཨཱ་ནི་ལག་བསྟར་གྱི་ཉམས་མྱོང་དགོས་ཀྱི་ཡོད་པ་དང་འདི་ཚོ་ཚང་མ་དེང་རབས་ཀྱི་མཐོ་རིམ་སློབ་གྲྭ་ཅིག་ལ་ཨཱ་ནི་དེ་གའི་སློབ་དཔོན་གྱི་གནས་བབ་འདྲ་བོ་ཅིག་ཁེལ་དགོས་ཀྱི་ཡོད་པ་ཡིན་ན་ཁོ་མེད་ཐབས་མེད་པའི་སྤྱི་ཚོགས་དང་སྒྲིག་འཛུགས་དང་སློབ་གྲྭ་དང་མི་སྒེར་ཚང་མ་ལ

ཀ་རྩ་ནི་འཛམ་གླིང་གང་ས་ལ་ཡོད་པའི་མི་མང་གིས་འགྲོ་བ་མིའི་ཐོབ་ཐང་གི་གཞི་རྩ་གི་རིན་ཐང་རྣམས་ཤེས་རྟོགས་ཇེ་ཆེར་འགྲོ་བཞིན་ཡོད་པ་ལ་ཡིད་ཆེས་ཐོབ་བཞིན་ཡོད་པ་གསུངས་འདུག་དེ་བཞིན་མགོན་པོ་མཆོག་གིས་ཁོང་མོ་ལ་ཡི་གེའི་ཐོག་འཚེ་བ་མེད་པའི་ལམ་ལ་བརྟེན་ནས་རྩོད་རྙོག་ཞི་བའི་སྒོ་ནས་སེལ་བའི་ཐབས་ལམ་དེ་ལ་འཛམ་གླིང་གིས་དོ་སྣང་ཇེ་ཆེ་བྱེད་ཀྱིན་ཡོད།

གནས་ཚུལ་འདི་སྐོར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད། འདི་ཚེས་བཞི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Athavali Ramdas ལགས་སུ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་ཡོད་ཅིང། མཇལ་ཁ་གྲུབ་མཚམས་སུ་སྐུ་ཞབས Ramdas Athavali ལགས་སུ་གསར་འགོད་པས་མཇལ་ཁའི་སྐོར་བཀའ་འདྲི་ཞུས་པ།

མགོན་པོ་གང་ཉིད་མཆོག་ནས་འཛམ་གླིང་ནང་ཞི་བདེ་ནི་མེད་དུ་མི་རུང་བ་ཞིག་ཡིན་སྐོར་བཀའ་སྩལ་བ་དང་སྦྲགས་འགྲོ་བ་མིའི་གཅིག་གྱུར་གྱི་འདུ་ཤེས་དང་ཆོས་ལུགས་འཆམ་མཐུན་དགོས་པའི་སྐོར་བཀའ་སྩལ་སོང་ཞེས་དང། ནང་ཆོས་ནི་རྒྱ་གར་ནས་དར་བ་ཞིག་ཡིན་དུས་མགོན་པོ་གང་ཉིད་མཆོག་རྒྱ་གར་ལ་ཐུགས་ཉེ་པོ་ཡོད་ཅེས་དང། མགོན་པོ་གང་ཉིད་མཆོག་ནི་རྒྱ་གར་བ་ཞིག་ཡིན་ཞེས་བཀའ་སྩལ་བའི་སྐོར་འགྲེལ་བརྗོད་གནང་བྱུང། སྐུ་ཞབས་རམ་དཱས་ཨ་ཐ་བྷ་ལི་ལགས་ནི་རྒྱ་གར་གྲོས་ཚོགས་གོང་མའི་འཐུས་མི་ཞིག་ཡིན་འདུག་ཅིང། ཁོང་ནི་རྒྱ་གར་སྤྱི་མང་ཆབ་སྲིད་ཚོགས་པ་ཀ་ཡི་ཚོགས་གཙོའི་ལས་འགན་བཞེས་མུས་དང

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གཙོ་མགྲོན་དུ་གདན་འདྲེན་ཞུ་ཆེད་ཡོང་བ་ཡིན། ཌོག་ཊར་སྦི་ཨར་ཨམ་བྷེད་ཀར་ལགས་ནི་རྒྱ་གར་ནང་རིགས་དམའ་བའི་མི་རིགས་ཀྱི་འགོ་ཁྲིད་ཙམ་མ་ཟད་རྒྱ་གར་རྒྱལ་ཡོངས་ཀྱི་འགོ་ཁྲིད་གལ་ཆེ་ཞིག་ལ་ངོས་འཛིན་གནང་གི་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ཟླ་བ་བཅུ་པའི་ཚེས་བཅུ་བཞི་ཉིན་ཌོག་ཊར་སྦི་ཨར་ཨམ་བྷེད་ཀར་ལགས་ནང་པར་གྱུར་རྗེས་ལོ་དེའི་ཕྱི་ཟླ་བཅུ་གཉིས་ཚེས་བཅུ་དྲུག་ཉིན་མུམ་བྷེ་ནང་ཚོགས་འདུ་ཆེན་པོ་ཞིག་བསྐོང་ཚོགས་གནང་གཏན་འཁེལ་ཡང་ལོ་དེའི་ཕྱི་ཟླ་བཅུ་གཉིས་ཚེས་དྲུག་ཉིན་ཁོང་འདས་གྲོངས་སུ་གྱུར་ཡོད་པ་རེད། ཡོང་རྒྱུ་བསྡད་པའི་ཚོགས་འདུ་དེའི་སྟེང་མི་འབུམ་གཉིས་ནས་གསུམ་ཙམ་ཞིག་མཉམ་ཞུགས་གནང་གི་ཡོད་ཅེས་འགྲེལ་བརྗོད་གནང་བྱུང། གཞི་རྩའི་སྐུ་ཞབས་རམ་དཱས་ཨ་ཐ་བྷ་ལི་ལགས་ནི་བོད་དོན་ལ་ཡུན་རིང་ནས་རྒྱབ་སྐྱོར་གནང་མཁན་ཞིག་དང། དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱ་གར་ནང་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ནས་རྒྱ་གར་གྲོས་ཚོགས་འཐུས་མི་རྣམས་ལ་ཡི་གེ་བཏང་སྟེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་གོ་སྒྲིག་ཞུས་པའི་དགུང་ཚིགས་ལ་མཉམ་ཞུགས་མ་གནང་བའི་རེ་སྐུལ་ཞུས་སྐབས་སྐུ་ཞབས་རམ་དཱས་ཨ་ཐ་བྷ་ལི་ལགས་ནས་གསར་འགྱུར་བརྒྱུད་ལམ་ཁག་ཏུ་བོད་དོན་བདེན་མཐའ་གསལ་བའི་ཡིད་ཆེས་ཡོད་ཅེས་བཤད་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་དང་པར་ལེན་ཕྱོགས་སྒྲིག་པ་བསྟན་འཛིན་ལེགས་སྨོན་གཉིས་ནས།

སྲིད་སྐྱོང་མཆོག་ཕྱི་ཚེས་གསུམ་གྱི་སྔ་དྲོ་གཟའ་མཇུག་བོད་ཡིག་སློབ་གྲྭ་ལ་གཟིགས་སྐོར་དུ་ཕེབས་ཏེ་དེ་ཡི་སློབ་གྲྭ་གི་དགེ་རྒན་རྣམས་དང་མཇལ་འཕྲད་ཀྱིས་ཕྱི་དྲོ་ཧྥ་རན་སི་གི་རྒྱལ་ས་ཕེ་རི་སི་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་ཕེབས་གནང་ཡོད་པ་རེད་འདུག་འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པ་གི་སྟེང་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་དོ་སྣང་ཡག་པོ་མ་གནང་ན་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་དེ་སྙིང་པོ་མེད་པར་གྱུར་ཡོད་ཅེས་ཁོར་ཡུག་ཆེད་མཁས་པ་ཚོ་གིས་ངོས་འཛིན་གནང་ཡོད་པ་རེད། གནས་ཚུལ་འདིའི་སྐོར་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ལོ་པི་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཨ་རབ་ཚོ་ཕྱོགས་མཉམ་འབྲེལ་རྒྱལ་ཁབ་ཀྱི་གྲོང་ཁྱེར་ཌུ་བྷེ་གི་ནང་འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལས་འགུལ་དང་འབྲེལ་བ་གི་ལྷན་ཚོགས་ཐེངས་ཉེར་བརྒྱད་པའི་དངོས་གཞི་དེ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་གཅིག་ནས་གཉིས་ཀྱི་བར་རེ་གནང་སྟེ་ས་ཡི་གོ་ལ་གྱི་གནམ་གཤིས་ཚ་ཚད་སྔ་མ་ལས་གྲངས་ཚད་གཉིས་འཕར་བའི་རང་འཇགས་བསྡད་ན་ཧ་ཅང་ཉེན་ཁ་ཆེ་བར་བརྟེན། ཚ་ཚད་གྲངས་གཅིག་དང་ཕྱེད་ཀ་ལ་མར་འབབ་ཐབས་དང། ལྷག་པར་སྤྱི་ལོ་ཉིས་སྟོང་སུམ་ཅུ་གྱི་བར་རེ་ཡར་ཐོན་རྒྱལ་ཁབ་ཁག་གིས་ནག་རྫས་འབར་རླངས་ཉུང་འཕྲི་བྱེད་དགོས་བར་གོ་བསྡུར་གནང་བཞིན་པ་གི་ཐོག་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་གནས་སྟངས་ལ་ཉམས་ཆག་དང་བོད་ནང་འཛམ་གླིང་གི་ས་ཁུལ་གཞན་ལས་ཀྱང་ཚ་དྲོད་ཤུགས་ཆེ་འཕར་བཞིན་པ་གི་གནས་སྟངས་སོགས་གླེང་སློང་བྱེད་འཆར་མེད་པར་བརྟེན།

བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གོད་ཆག་རྒྱ་གར་གྱིས་ཚོགས་ཆེན་འདིར་ཏན་ཏན་གླེང་སློང་གནང་དགོས་ངེས་ཟིག་ཡིན་པ་དང། རྒྱ་གར་ཙམ་མ་ཟད་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཚང་མ་མཉམ་རུབ་ཀྱིས་རྒྱལ་སྤྱིའི་སྤྱི་ཚོགས་ལ་གནོན་ཤུགས་སྤྲད་དེ། བོད་ཀྱི་གནམ་གཤིས་འགྱུར་ལྡོག་གི་ཐོག་དོ་སྣང་གནང་བཅུག་དགོས་པ་མ་གཏོགས། ཧི་མ་ལ་ཡའི་རི་རྒྱུད་ཀྱི་ཁོར་ཡུག་གནས་སྟངས་ཧ་ཅང་ཚོར་སྣང་སྐྱེན་པོ་དང་ཉེན་ཚབས་རང་བཞིན་གྱི་ངང་གནས་ཡོད་པ་གི་ཁར། ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་ཙམ་མ་ཟད་ལྷོ་ཤར་ཨེ་ཤི་ཡ་གི་ཡུལ་གྲུ་ཁག་ཀྱང་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་བལྟོས་ཚབས་ཆེན་པོར་གྱུར་ཡོད་པ་འགྲེལ་བརྗོད་གནང་གི་འདུག་ཅིང། ཡང་ཨོ་སི་ཁྲེ་ལི་ཡ་གི་བོད་ཀྱི་ཁོར་ཡུག་ཉམས་ཞིབ་པ་མའེ་ཁལ་བྷ་ཁི་ལེ་ལགས་ནས་ཀྱང། གནམ་གཤིས་ཚོགས་ཆེན་འདིར་རྒྱ་ནག་གིས་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གོད་ཆག་དང་འཁྱགས་རོམ་བཞུ་བཞིན་པ་གི་སྐོར་གླེང་རྩིས་མེད་པ་དང། སྤྱིར་བཏང་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་གིས་བོད་ཀྱི་གནམ་གཤིས་འགྱུར་ལྡོག་ཚོགས་ཆེན་དུ་གླེང་ཐུབ་པ་ཟིག་ཡིན་ནའང། གླེང་སློང་གནང་རྒྱུ་ཡིན་པ་གི་གོ་ཐོས་ཅི་ཡང་མ་བྱུང་བ་དང། གཞི་རྩའི་བོད་མཐོ་སྒང་གིས་མི་འབོར་ཐེར་འབུམ་གཉིས་ལྷག་ལ་འཐུང་ཆུ་མཁོ་སྤྲོད་གནང་གི་ཡོད་སྟབས། གནམ་གཤིས་འགྱུར་ལྡོག་ཚོགས་ཆེན་གྱི་བརྗོད་གཞི་གཙོ་བོ་ཟིག་རང་བཞིན་གྱིས་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། གཞན་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས། ཁོང་ཚོས་འདི་ལོའི་ཚོགས་ཆེན་དེར་མཉམ་ཞུགས་མི་གནང་དོན་ནི། ཁོར་ཡུག་ཚོགས་ཆེན་སྔ་མ་གི་སྐབས་འཚོགས་ཡུལ་གྱི་ས་གནས་ལ་ཁོར་ཡུག་ཚོགས་པ་མང་བོར་དཀའ་ངལ་རབ་དང་རིམ་པ་མང་བོ་འཕྲད་དེ། སོ་སོའི་མི་མང་གི་བསམ་བློ་ལ་དོ་སྣང་མི་བྱེད་ས་ནས། བོད་པ་བཙན་བྱོལ་བ་གི་བསམ་འདུན་ལ་དོ་སྣང་བྱ་ཁག་པོ་ཡིན་པར་བརྟེན།

གནས་ཚུལ་ཞིབ་རྒྱས་སྤྱི་ཟླ་བཅུ་གཉིས་པའི་ཚེས་པ་བཅུ་གཉིས་ཀྱི་བར་རེ་གོ་བསྡུར་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ལོ་པི་དང་བརྙན་པར་ཕྱོགས་བསྒྲིགས་གནང་ཕན་དོན་གཉིས་ཀ་ཡིན།
སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཞི་ཉིན་རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་དང་མཐའ་ཡས་རྡོ་རྗེ་རྣམ་གཉིས་ཀྱིས་ཟུང་འབྲེལ་གྱི་ཐོག་ནས་ཀུན་གཟིགས་ཞྭ་དམར་རིན་པོ་ཆེ་གི་ཡང་སྲིད་ངོས་འཛིན་དང་འབྲེལ་བའི་ཐུན་མོང་གི་གསལ་བསྒྲགས་ཞིག་སྤེལ་གནང་འདུག

ཐེངས་འདིའི་ཝེ་ཐི་ནམ་ནས་ཡིན་པའི་ཚོང་ལས་གཉེར་མཁན་གྱི་རུ་ཁག་དེའི་སྣེ་འཁྲིད་མཁན་ནི་ལྕམ་ཧ་ཡི་ལགས་རེད་འདུག་ལ། ཁོང་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན།
We couldn't imagine seeing the eighth century how the Tibetan medical. འདས་པའི་ཉིན་ཤས་ནང་བཞུགས་སྒར་ཁུལ་དུ་ལྟ་སྐོར་ལ་བསྐྱོད་སྐབས། བོད་ཀྱི་འགྲོ་ཕན་སྨན་རྩིས་ཁང་གི་འགྲེམས་སྟོན་ཁང་བརྒྱུད་བོད་ཀྱི་ཐུན་མོང་མ་ཡིན་པའི་གསོ་བ་རིག་པའི་ལམ་ནས་ནད་རིགས་ངོས་འཛིན་སྟངས་ཀྱི་ལམ་སྲོལ་དེ་དག་དེ་སྔ་དུས་རབས་བརྒྱད་པ་ནས་བཟུང་བོད་ནང་ཡོད་པ་ཤེས་དུས་དངོས་གནས་ངོ་མཚར་སྐྱེས་བྱུང། མདོར་ན་བོད་ཀྱི་རིག་གཞུང་ནི་དངོས་གནས་ཕྱུག་པོ་རེད་འདུག་ཡང་ང་ཚོ་ད་ཐེངས་བོད་ཁྱིམ་དུ་བསྐྱོད་སྐབས་སློབ་ཕྲུག་ཚོའི་སློབ་སྦྱོང་གནང་སྟངས་དང་དཀའ་ཉེན་ལ་གདོང་ལེན་གནང་སྟངས་དེ་ཚོ་ནི་དངོས་གནས་ཡིད་སྨོན་སྐྱེ་དགོས་པ་ཞིག་འདུག་ཅེས་འགྲེལ་བརྗོད་གནང་བྱུང། ཐེངས་འདིའི་རུ་ཁག་ནང་ཡོད་པའི་ཇུ་ལི་ལེམ་ལགས་ནི་ཝེ་ཐི་ནམ་ནང་མགྲོན་ཁང་དང་སྤྲོ་སྐྱིད་ཁང་གི་ཚོང་ལས Mia Luxury Collection ཞེས་པའི་འགན་འཛིན་ཡིན་འདུག་ཅིང།

བཞུགས་སྒར་རྡ་རམ་ས་ལ་ནི་ཧི་མ་ཅལ་མངའ་སྡེ་ནང་ཡུལ་སྐོར་སྤྲོ་འཆམ་པ་མང་ཤོས་ཡོང་སའི་ས་གནས་ཤིག་ཀྱང་ཆགས་ཀྱི་ཡོད་དུས་ཝེ་ཏི་ནམ་ནས་ཡིན་པ་རྡ་ཨིམ་ཨར་ལགས་ཀྱིས། ངས་བཞུགས་སྒར་རྡ་རམ་ས་ལ་ནི་གནས་རྩ་ཆེན་པོ་ཞིག་ལ་ངོས་འཛིན་ཞུ་བཞིན་ཡོད་པས། ང་རང་དེར་སླེབས་ཐུབ་པ་ནི་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། དེར་གནམ་གཤིས་ཧ་ཅང་ཡག་པོ་འདུག་ལ་མཚར་སྡུག་ལྡན་པའི་ཡུལ་ལྗོངས་མང་པོ་ཞིག་ལ་ལྟ་རྒྱུའི་གོ་སྐབས་བྱུང་ཞེས་འགྲེལ་བརྗོད་གནང་བྱུང།

བོད་ཀྱི་འགྲོ་ཕན་སྨན་རྩིས་ཁང་སོགས་ལ་རྒྱུས་ལོན་ཆེད་ཕེབས་ཡོད་པ་རེད་འདུག་ལ། འདི་ཚེས་གཉིས་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག་གི་སྐུ་གདུང་ལ་མཇལ་ཁ་ཞུས་ཡོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་དང་པར་ལེན་ཕྱོགས་སྒྲིག་པ་བསྟན་འཛིན་དོན་ཡོད་གཉིས་ནས། ཟླ་འདི་གའི་སྤྱི་ཚེས་གཅིག་ཉིན་རྒྱ་གར་བྱང་ཕྱོགས་རྡེ་ར་རྡུན་དུ་གནས་བཞུགས་གནང་མཁན་འཇམ་དབྱངས་བསྟན་འཛིན་ལགས་ནས།

སྒང་ཏོག་བོད་ཀྱི་སྐད་ཡིག་གཅེས་འཛིན་ཚོགས་པའི་གོ་སྒྲིག་འོག་འདི་ཚེས་གཉིས་ཉིན་སྒང་ཏོག་ཁུལ་གྱི་སློབ་གྲྭ་དང་མཐོ་སློབ་བཅས་ཀྱི་སློབ་ཕྲུག་ཆེ་འབྲིང་ཆུང་གསུམ་སྡེ་ཚན་བཞི་རུ་དབྱེ་བའི་སྒོ་ནས་བོད་ཡིག་ཡིག་གཟུགས་བྲིས་རྩལ་འགྲན་བསྡུར་ཞིག་སྒང་ཏོག་ཆོལ་ཁ་གསུམ་ཚོགས་ཁང་ནང་འཚོགས་ཡོད་པ་རེད། སྒང་ཏོག་སྐད་ཡིག་གཅེས་འཛིན་ཚོགས་པའི་ཚོགས་གཙོ་བཀྲ་ཤིས་བསྟན་འཛིན་ལགས་སུ་ད་རེས་ཀྱི་སློབ་གྲྭ་ཁག་ནང་ཁུལ་བོད་ཡིག་ཡིག་གཟུགས་བྲིས་རྩལ་འགྲན་བསྡུར་དེ་གོ་སྒྲིག་ཞུ་དགོས་པའི་དམིགས་ཡུལ་སྐོར་བཅར་འདྲི་ཞུས་པར་ཁོང་གིས། ད་ད་རེས་ང་ཚོའི་འདིའི་ལས་འགུལ་འདི་ད་ལྟ་ཡིག་གཟུགས་འགྲན་ས་ཡིན། ཡིག་གཟུགས་དེ་གལ་ཆེན་པོ་ཞེ་བོ་ཞིག་རེད་འདུག་ང་ཚོས་ཡིག་གཟུགས་དེ་གལ་ཆེན་པོ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་སྔོན་མ་ད་ལྟ་ང་ཚོས་ད་མེས་པོ་རྣམས་ཀྱིས་མཁས་དབང་དམ་པ་རྣམས་ཀྱིས་སྐུ་ངལ་ཞེ་བོ་ཞིག་བསྐྱོན་ནས་དེ་ཡིག་རིགས་ཡིག་གཟུགས་དེ་ཕར་མ་ཉམས་པའི་ཆེད་དུ་དེའི་བསྟན་བཅོས་རང་བརྩམས་ནས་ཡོད་རེད་དཔེ་ཆ་བཞག་ན་ད་མང་པོ་གི་མཁྱེན་གྱི་རེད་ཡིག་བཤད་མཁས་པའི་ཁ་རྒྱན་ཟེར་ཡ་འདྲ་བོ་དེ་འདྲས་ཨ་ནི་ཡ་ད་ད་དེ་དེ་འདྲ་དེའི་འགྲོ་སྟངས་དེ་འདྲས་དང་དེ་ནི་ཐིག་བཤད་ཐིག་གི་བཤད་པ་དེ་ནི་འདི་གི་ཐིག་གི་བཤད་པ་འདི་འདྲ་ཡོད་རེད་དེ་ཚོ་བྱེད་དུས་ང་ལ་དཔེ་མི་སྲིད་པའི་མང་པོ་འདི་འདྲ་ཡོད་རེད་ད་དེ་ཚོའི་གྲས་ང་ཚོ་ག་ལེར་ག་ལེར་ང་རང་ཚོ་གི་ཕར་ངོ་སྤྲོད་མ་ཞུས་པ་ཡིན་ན་ཉམས་ཆག་འགྲོ་གི་འདུག་ག་ང་ཚོའི་རིག་གཞུང་བདག་པོ་རྒྱབ་ཟེར་དུས་ད་འདི་ཚོའི་གྲས་ཆུང་ཆུང་འདི་ཚོས་འདི་ཚོ་ཡང་གཅིག་བྱེད་དགོས་རེད་ཨོ་འདི་བྱེད་ཡ་འདི་གལ་ཆེན་པོ་རེད་བྱེད་ན་ནི་ང་ཚོའི་འདི་ཞུ་དགོས་རྒྱུ་མཚན་གཙོ་བོ་དེ་དེ་ཡིན། དེ་བཞིན་ཡང་ཁོང་གིས་འབྲས་ལྗོངས་ལྟ་བུ་ཆ་མཚོན་ན་བོད་མི་རྣམས་ཁ་འཐོར་ངང་ས་གནས་ཡུལ་མི་དང་མཉམ་དུ་འབྲེལ་ནས་འཚོ་བ་སྐྱེལ་བཞིན་ཡོད་པ་མ་ཟད་ཁུལ་དེར་བལ་པོའི་སྐད་ཀྱི་ཤུགས་རྐྱེན་ཧ་ཅང་ཆེན་པོ་ཡོད་སྟབས་བོད་སྐད་གཙང་མ་སྐྱོན་ཡག་གི་ཁོར་ཡུག་ཞིག་མེད་པར་སོང་ཁུལ་དེར་བོད་པའི་སྐད་ཡིག་ཉམས་ཆག་འགྲོ་བཞིན་ཡོད་པ་ཁོང་ནས་མུ་མཐུད་གསུངས་དོན། སྐད་དང་ཡི་གེ་ཟེར་ཡག་དེ་དང་པོ་སྦྱང་བ་བྱེད་པ་ལ་ཁོར་ཡུག་འདི་དགོས་རེད་པ་ལགས། ད་ང་ཚོས་འདི་བར་སྤྱིར་བཏང་ལ་ཞུས་པས་ན་སྒང་ཏོག་འདྲ་བོ་འབྲས་ལྗོངས་འདྲ་བོ་ལ་ཆ་མཚོན་ན་ང་ཚོ་འདི་ཁ་འཐོར་རེད་པ་ལགས། ཁ་འཐོར་ཡིན་དུས་གང་ལ་འདིའི་མི་རིགས་འདྲ་མི་འདྲ་དང་དེ་ཚོའི་མཉམ་པོ་བར་ཁོར་ཡུག་འདི་ཞེ་དྲག་བྱེད་དུས་འདིའི་ནང་ལ་ང་རང་ཚོ་བོད་བོད་སྐད་གཙང་གཙང་རྒྱག་ཡག་གི་གོ་སྐབས་མེད་པ་དང་གཅིག། ཨ་ནི་ཐ་སྙད་བེད་སྤྱོད་བཏང་ཡག་དེ་ཚོ་འདི་ར་མ་ལུག་འདྲ་བོ་མང་པོ་ཞིག་བཏང་རང་བཞིན་གྱི་ཁོ་རང་འགྲོ་བསྡད་ཀྱི་འདུག་ག་ཤེས་ཀྱི་ཞུ་གི་འདུག་ག་ལ། ཡིན་ན་ད་ཕྱིས་སུ་ད་ག་རེ་ཡག་ག་འདུག་ཟེར་ན། གཞོན་སྐྱེས་ཕ་མ་འགའ་ཤས་ནས་ཡང་ཐུགས་སྣང་གནང་ལས་ད་རིང་དཔེ་ཆ་ཆང་ད་ད་རིང་འདྲ་བོ་ཕ་མ་ཡག་པོ་མང་པོ་ཕེབས་ཤག་འགའི་ཁར་ཁོང་རྣམ་པར་ལྟ་གིན་ཞུས་པ་ཡིན་ཐུགས་རྗེ་གནང་སོང་ཁོང་རྣམ་པ་གི་འདུ་ཤེས་གནང་ན་དེ་ཡག་པོ་ཡོང་ས་རེད་བསམ་གི་འདུག་གཞན་དེ་མ་གཏོགས་ང་ཚོས་འདི་ཉེན་ཁ་དངོས་གནས་སྐད་ཡིག་དེ་ཉམས་ཆག་འགྲོ་དང་འགྲོ་བཞིན་པ་རེད་ལ། དེ་ནི་ཞུ་ཡག་ཡིན་ལ། ད་རེས་ཀྱི་བོད་ཡིག་ཡིག་གཟུགས་འབྲི་རྩལ་འགྲན་སྡུར་ནང་སྒང་ཏོག་ཁུལ་གྱི་མཐོ་སློབ་ཆེ་ཁག་གཉིས་དང་སློབ་གྲྭ་ཁག་གསུམ་ནས་བོད་རིགས་དང་ས་གནས་ཡུལ་མིའི་སློབ་ཕྲུག་གྲངས་བདུན་ཅུ་དོན་བཞི་ཙམ་ཞིག་ནས་མཉམ་ཞུགས་གནང་ཡོད་པ་རེད་འདུག་སྒང་ཏོག་དཔལ་འབྱོར་རྣམ་རྒྱལ་བུ་མོའི་སློབ་གྲྭའི་སློབ་མ་བསྟན་འཛིན་སྐྱིད་འཛོམས་ལགས་ཀྱིས་ཁོ་མོ་བོད་པའི་སྐད་ཡིག་ལ་དོ་དབྱིངས་སླེབས་ཚུལ་སྐོར་གསུང་ཡག་ལ། ང་ཚོ་བོད་ཡིག་ནང་ལ་ཡིག་གཟུགས་འདྲ་མིན་འདྲ་ཡོད་རེད། ཡིག་གཟུགས་ཚང་མ་ཚང་མ་ལ་ཁྱད་ཆོས་འདྲ་མིན་འདྲ་ཡོད་རེད། ཨ་ནི་ང་ཚོ་སློབ་གྲྭ་ལ་ཡིན་ནས་རྒན་ལགས་ང་ཚོ་ལ་དེབ་ཡིག་གཟུགས་ཀྱི་དེབ་ཉི་མ་རྟག་པར་ཤོག་གུ་རེ་རེ་བྲིས་བཅུག་བཅུག་གི་རེད་ག་ལ་ན་འོ་དེའི་བརྒྱུད་ནས། ཉི་མ་ཉི་མ་རེ་རེ་ལ་ཡིག་གཟུགས་དེ་ཙམ་པ་བོད་སྐད་ནང་དབྱིངས་མང་ང་སླེབས་པ་དང། བོད་བོད་ཡིག་སྐད་ལ་སྲུང་སྐྱོབ་མང་ང་བྱེད་སྙིང་བྲོ་བ་དང། དེ་ནས་སླེབས་ཡོང། ཡང་སྒང་ཏོག་རྣམ་རྒྱལ་གསོ་རིག་མཐོ་སློབ་ཀྱི་སློབ་མ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་ད་ལྟའི་འཕྲུལ་ཆས་ཀྱི་དུས་རབས་འདིར་ཚང་མ་ཀམ་པུ་ཊར་ཐོག་ཡི་གེ་བྲིས་པ་ལས་སོ་སོ་རང་ངོས་ནས་ལག་པས་བྲིས་མཁན་ཉུང་ཤས་ལས་མེད་པ་དང་འཕྲུལ་ཆས་ཡར་རྒྱས་ཇི་ཙམ་ཕྱིན་རུང་བོད་ཀྱི་ཡིག་གཟུགས་དེ་བཞིན

ང་རང་འཛིན་གྲྭ་དང་པོ་ནས་བོད་ཡིག་སློབ་ཚན་སྦྱངས་པ་ཡིན་སློབ་ཚན་དེ་ང་རང་བློ་ལ་འཐད་པོ་བྱུང་སོང་དང་ཐོག་ཁག་པོ་བྱུང་ཡིན་ན་ཡང་ཕྱིས་སུ་བོད་ཡིག་ཡིག་གཟུགས་དང་སྒྲུང་དེབ་མང་པོ་ཀློག་ནས་བོད་པའི་སྐད་ཡིག་ལ་དོ་དབྱིངས་ཆེན་པོ་སླེབས་སོང་ཞེས་གསུང་གི་འདུག་ཡང་ད་རེས་ཚོགས་པའི་ངོས་ནས་འདི་ལྟ་བུའི་ལས་འགུལ་སྤེལ་བར་སློབ་ཕྲུག་ཚོ་ལ་སོ་སོའི་སྐད་ཡིག་ལ་དོ་སྣང་ཡོང་རྒྱུར་ཕན་ཐོགས་ཆེན་པོ་དང་མ་འོངས་པར་ཡང། འདི་ལྟ་བུའི་ལས་འགུལ་གང་མང་སྤེལ་བ་ཡིན་ན་ཕན་ཐོགས་ཆེན་པོ་ཡོང་ངེས་ཡིན་པ་བོད་ཡིག་ཡིག་གཟུགས་འབྲི་རྩལ་འགྲན་སྡུར་ནང་མཉམ་ཞུགས་གནང་མཁན་སློབ་ཕྲུག་གི་ཕ་མ་བློ་ལྡན་ལགས་ཞུ་བ་ཞིག་ནས་གསུང་དོན། འདི་དང་འདྲ་བའི་གི་འགྲན་སྡུར་འདི་ཕྲུ་གུ་གལ་ཆེན་ཚང་མ་ལ་ལོ་རྟག་པར་བལྟས་ཟིན་ན་དཔེ་མི་སྲིད་པའི་ག་རེ་ཟེར་ན་ང་ཚོའི་ཆོས་དང་རིག་གཞུང་འདི་གོ་དང་མ་གོ་ཧ་གོ་དེ།

ར་བང་ལ་སོ་ན་དྲ་བཅས་ཀྱི་ནང་གནས་སྡོད་བོད་མི་ཚོས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པའི་ཆེད་དུ་བརྟན་བཞུགས་བསྟར་འབུལ་ཞུས་སྐབས་ཁུལ་དེའི་དད་ལྡན་མང་ཚོགས་ནས་བོད་པའི་སྐད་དང་ཡི་གེ་གཉིས་ཉམས་པ་སླར་གསོ་དང་མི་ཉམས་གོང་འཕེལ་གཏོང་རྒྱུར་རང་ནུས་འབད་བརྩོན་དང་མང་ཚོགས་ལ་འབོད་སྐུལ་རྒྱུན་མཐུད་བྱ་རྒྱུའི་དམ་བཅའ་ཕུལ་ཡོད་པ་བཞིན་འདི་ག་ས་གནས་སུ་ལས་གཞི་དེ་དངོས་སུ་ལག་བསྟར་ཡོང་རྒྱུའི་ཆེད་དུ་ཚོགས་ཆུང་དེ་བཙུགས་པ་ཞིག་རེད་འདུག།

སྐབས་བཅུ་པའི་རྒྱུན་ལས་རྣམས་ལ་ཨོན་ཁྲེ་རེའུ་མངའ་སྡེའི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་ནས་ཚོགས་གཙོ་དང་རྒྱུན་ལས་རྣམས་ལ་ཆེ་བསྟོད་ཕྱག་འཁྱེར་ཨོན་ཁྲེ་རེའུ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་གླང་དཀར་ལགས་ནས་སྐུ་ཚབ་གནང་ནས་ཕུལ་བ་དང་ཕྱོགས་མཚུངས། བོད་པ་སྤྱིའི་ཆེད་དུ་ཕྱག་ལས་ཡག་པོ་གནང་བར་ཐུགས་རྗེ་ཆེ་ཞུ་བ་སོགས་ཀྱི་གཏམ་བཤད་གནང་སོང། དེ་མིན་སྐབས་བཅུ་པའི་ས་གནས་བུད་མེད་ལྷན་ཚོགས་ཀྱི་རྒྱུན་ལས་རྣམས་ནས་ཆབ་སྲིད་ཀྱི་ལས་འགུལ་དང་སྤྱི་ཚོགས་ཀྱི་ཞབས་ཞུ་རིག་གཞུང་སྲུང་སྐྱོབ་ཀྱི་ལས་འགུལ་མི་ཉུང་བ་ཞིག་སྤེལ་ཡོད་པའི་སྐོར་ལ་སྙིང་བསྡུས་ངོ་སྤྲོད་གནང་བ་དང་ལྷན་དུ་ཚོགས་པའི་རྩིས་ཁྲ་སོགས་ཀྱི་གནས་སྟངས་འགྲེལ་བརྗོད་གནང་བ་སོགས་བྱུང་སོང། བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད།

ཡང་གཅིག་དགུ་དྲུག་ཅུ་རེ་དགུ་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་ནས་གཅིག་དགུ་བདུན་ཅུ་དོན་ལྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་གསུམ་བར་རྒྱལ་ཡོངས་བདེ་སྲུང་སློབ་སྟོན་པའི་འགན་ཁུར་མྱོང་ཡོད་མཁན་ཨ་རིའི་ཕྱི་འབྲེལ་སྲིད་ཇུས་ཐོག་ཤུགས་རྐྱེན་ཆེན་པོ་ཡོད་མཁན་ཆབ་སྲིད་མི་སྣ་ཞིག་ཡིན་པ་དང་ལྷག་པར་དུ་ཁོང་གིས་ཨ་མི་རི་ཀ་དང་རྒྱ་ནག་བར་གྱི་ཕྱི་འབྲེལ་གྱི་སྒོ་མོ་འབྱེད་རྒྱུར་ནུས་ཤུགས་ཆེན་པོ་བཏོན་ཡོད་པར་ངོས་འཛིན་བྱེད་བཞིན་པ་རེད། ཁེ་སེང་ཇེར་ལགས་ནི་རྒྱ་ནག་གི་གཙོ་འཛིན་མའོ་ཙེ་ཏུང་ནས་ཞི་ཅིན་ཕིན་བར་གྱི་འགོ་ཁྲིད་ཚང་མར་ཐད་ཀར་འབྲེལ་འདྲིས་ཡོད་མཁན་ཞིག་ཡིན་ཞིང་འདས་པའི་དུས་རབས་ཕྱེད་ཀའི་རིང་རྒྱ་ནག་གི་འགོ་ཁྲིད་རིམ་པས་ཐོག་མཐའ་བར་གསུམ་དུ་ཁེ་སེང་ཇེར་ནི་རྒྱ་ནག་མི་དམངས་ཀྱི་གྲོགས་པོ་རྙིང་པ་ཡིན་ཞེས་འབོད་བཞིན་པ་མ་ཟད་ཆེ་བསྟོད་དང་ཆེས་མཐོའི་གདེང་འཇོག་བྱེད་ཡུལ་ཞིག་ཡིན་པ་རེད། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གཙོ་འཛིན་གཞོན་པ་བུ་ཆུང་ཚེ་རིང་ལགས་ཀྱིས་ཁེ་སེང་ཇེར་ལགས་ནི་ཨ་མི་རི་ཀའི་ཕྱི་སྲིད་ཐོག་ནས་ཨ་རི་དང་རྒྱ་ནག་གི་ཕྱི་འབྲེལ་ཐོག་གནད་འགག་ཆེ་ཤོས་ཀྱི་མི་སྣ་ཞིག་ཆགས་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་བཅར་འདྲིའི་སྐབས་གསུངས་སོང། ཨ་མི་རི་ཀའི་ཕྱི་སྲིད་བློན་ཆེན་ཟུར་པ་སྐུ་ཞབས་ཧན་རི་ཀི་སིན་ཇེར་ཁོང་ཨ་རིའི་གི་ཕྱི་སྲིད་ཐོག་ནས་གནད་འགག་ཆེ་ཤོས་དེ་ཨ་རི་དང་རྒྱ་ནག་གི་འབྲེལ་བ་གི་དོན་དག་ལ་ཅིག་བྱུང་དང་ད་ང་ཚོའི་སྔོ་ལྗོངས་ལ་ཅིག་དོ་སྣང་བྱས་ཅིག་དེ་འདི་གང་ཞུས་པས་ན་རྒྱ་ནག་དམར་ཤོག་རྒྱལ་ཁབ་ལ་ཨ་མི་རི་ཀ་མཉམ་དུ་གཞུང་འབྲེལ་འབྲེལ་བ་འགོ་བཙུགས་མཁན་དེ་ད་སྐུ་ཞབས་ཁི་སིན་ཇར་ཁོང་གི་སྐབས་ཀྱི་ཆ་དེ་རེད་དེའི་ནང་ནས་ཁོང་རྒྱ་ནག་གི་དངོས་ཕྱོགས་ཀྱི་ཡང་ལངས་ཕྱོགས་རེད་རྒྱ་ནག་གི་དགོས་དོན་ཐོག་ལ་ཅིག་རྒྱབ་སྐྱོར་ཞུ་མཁན་གཙོ་བོ་ཅིག་ཨ་མི་རི་ཀ་ནང་ལ་ཡིན་པ་དེ་ད་ཚང་མས་ངོས་འཛིན་བྱེད་ཀྱི་ཡོད་རེད། ཡང་བུ་ཆུང་ཚེ་རིང་ལགས་ཀྱིས

རྩིས་ངན་ལྟ་བུ་ཅིག་བྱས་ཡོད་པ་གང་ཞུས་པས་ན་ཁོང་གིས་དེ་སྔ་ཡིན་པ་ཡིན་ན་གནས་ཚུལ་དེ་ཚོའི་ཐོག་ལ་ཅིག་ཁོང་གིས་ཅིག་འབྲེལ་བ་ཞུ་ཡ་དེ་ཆགས་བསྡད་པ་འདི་རེད། འདས་པོ Henry Alfred Kissinger ལགས་ནི་གཅིག་དགུ་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་ཉེར་བདུན་ཉིན་འཇར་མ་ནིའི་གྲོང་ཁྱེར Fürth རུ Jewish ཡི་ཁྱིམ་ཚང་ཞིག་ཏུ་འཁྲུངས་པ་དང་གཅིག་དགུ་སུམ་ཅུ་སོ་བརྒྱད་ལོར་ནང་མི་དང་ལྷན་དུ་ཨ་རིར་གཞིས་སྤོར་བྱས་རྗེས་གཅིག་དགུ་བཞི་བཅུ་ཞེ་གསུམ་ལོར་ཨ་རིའི་མི་སེར་ཆགས་ཡོད་འདུག། ཁེ་སིན་ཇར་ལགས་ཀྱིས་ཨ་རིའི་ཕྱི་སྲིད་དྲུང་ཆེ་དང་རྒྱལ་སྲུང་སློབ་སྟོན་པའི་འགན་འཁུར་བའི་དུས་སྐབས་སུ་རྒྱ་ནག་དང་ལྷན་དུ་ཐོག་མར་ཕྱི་འབྲེལ་བཙུགས་པའི་བརྒྱུད་རིམ་ཁྲོད་ཨ་རིའི་གསང་བའི་ལས་ཁུངས་ཀྱིས་བོད་པའི་བཙན་རྒོལ་རྒྱལ་སྐྱོབ་ཀྱི་ལས་དོན་ལ་རོགས་རམ་བྱེད་མཚམས་བཞག་པའི་རྐྱེན་གྱིས་བོད་རང་བཙན་འཐབ་རྩོད་ལ་དོ་ཕོག་ཤུགས་ཆེར་བཏང་བར་བོད་མིའི་ཕྱོགས་ནས་ངོས་འཛིན་བྱེད་ཀྱི་ཡོད་པ་རེད།

ཨ་རིའི་གཞུང་གིས་བོད་ཀྱི་འབྲེལ་བ་དང་མུ་སི་ཐང་གི་འཇབ་རྒོལ་བརྩིས་པའི་བོད་ལ་རྒྱབ་སྐྱོར་བྱེད་དགོས་པ་ཚང་མ་མཚམས་འཇོག་བྱེད་དགོས་པའི་ཆ་རྐྱེན་བཏོན་འདུག་ཞེས་འགྲེལ་བརྗོད་གནང་འདུག། བོད་གཅིག་པུ་མིན་པར་ཐའེ་ཝན་མཉམ་འབྲེལ་རྒྱལ་ཚོགས་ནས་ཕྱིར་ཕུད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བ་དེ་རྒྱལ་ཚོགས་ཀྱི་ཚོགས་མིའི་རྒྱལ་ཁབ་ཁོངས་སུ་བཅུག་པ་སོགས་བྱུང་ཡོད་འདུག།

ཁྲིམས་འཆར་དེའི་ནང་དུ་རྒྱ་ནག་གཞུང་གིས་བོད་དེ་ལོ་རྒྱུས་ཀྱི་ཐོག་ནས་རྒྱ་ནག་གི་ཆ་ཤས་ཡིན་ཞེས་བཤད་པ་དེ་བདེན་པ་མིན་པ་དང་རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་དང་གོང་ས་ཏཱ་ལའི་བླ་མ་དང་འོས་མིའི་སྒྲིག་འཛུགས་ལ་ལོག་འགྲེལ་བྱེད་བཞིན་པར་ཨ་རིའི་གཞུང་གིས་ཁ་གཏད་དང་གདོང་ལེན་བྱེད་རྒྱུ་ཡིན་པ་སོགས་བཀོད་འདུག་དེ་བཞིན་ཁྲིམས་འཆར་དེའི་ནང་དུ་བོད་རྒྱའི་བར་ལ་གྲོས་མོལ་གྱི་ཆེད་དུ་རྒྱ་ནག་གཞུང་གིས་སྔོན་འགྲོའི་ཆ་རྐྱེན་བཏོན་པ་ལ་བརྟེན་ནས་གྲོས་མོལ་ལ་འགོག་རྐྱེན་བཟོ་གི་ཡོད་པར་རྒྱ་ནག་གཞུང་ཕྱོགས་ནས་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་གྲོས་མོལ་མགོ་འཛུགས་བྱེད་དགོས་པར་གསལ་སྟོན་གནང་འདུག། དེ་རིང་ང་ཚོ་གླེང་མོལ་གྱི་ལེ་ཚན་ནང་དུ་ཨ་མི་རི་ཀའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་གཏན་འབེབས་གནང་བའི་བོད་རྒྱའི་དཀའ་རྙོག་སེལ་བའི་སྐུལ་འདེད་གཏོང་བའི་ཁྲིམས་འཆར་གྱི་སྐོར་ལ། གོང་ས་མཆོག་དང་འོས་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད། འབུམ་རམས་པ། རྣམ་རྒྱལ་མཆོག་གྲུབ་ལགས་དང་ལྷན་དུ་གླེང་མོལ་ཞུ་རྒྱུ་ཡིན། དེ་རིང། སྐུ་ངོ་དོན་གཅོད། རྣམ་རྒྱལ་ལགས་དེ་རིང་ང་ཚོའི་ལས་ཁུངས་ནང་ལ་ཕེབས་ནས་ང་བཅར་འདྲིའི་གོ་སྐབས་གནང་བ་ཐུགས་རྗེ་ཆེ། ཨོ་དེ་གོ་སྐབས་གནང་བ་ལ་ཐུགས་རྗེ་ཆེ་བ་འདི་ལ། ད་ལྟ་ངས་ངོ་སྤྲོད་ཞུས་པ་ནང་བཞིན་གྱི་ད་ཉེ་ཆར་ཨ་མི་རི་ཀའི་གི་གྲོས་ཚོགས་ནང་གི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བོད་དོན་སྐོར་ལ་གྲོས་འཆར་གཅིག་གཏན་འབེབས་བྱས་ཡོད་རེད། ཨ་ནི་རྩ་བའི་གཅིག་ད་ཁྲིམས་འཆར་དེའི་སྐོར་ངོ་སྤྲོད་གཅིག་བྱེད་རོགས། རེད་ད་ཁྲིམས་འཆར་དེ་གི་སྒང་ལ་ངོ་སྤྲོད་བྱེད་པ་ཡིན་ན། ཐོག་མ་ད་ཐོག་མ་ཞུས་ན་འགྲིག་གི་འདུག་ན་ནིང་ཕྱི་ཟླ་གཉིས་པ་ནང་ལ་ཡ་ཐོག་མ་ད་ལྟ་དེ་ཕྱི་དྲིལ་བཀའ་བློན་དེ། རི་རྒྱལ་ས་ལ་ཕེབས་རེད་དེའི་སྐབས་ལ་ཡ་ད་དམིགས་བསལ་འབྲེལ་མཐུད་པ་མཉམ་དུ་མཇལ་འཕྲད་གནང་ཡོད་རེད་དེ་ག་ནང་བཞིན་གྲོས་ཚོགས་འཐུས་མི་ཁག་ཅིག་མཉམ་དུ་མཇལ་འཕྲད་གནང་ཡོད་རེད་དེའི་རྗེས་ལ་ཡ་ཕྱི་ཟླ་བཞི་པ་ནང་ལ་ཡ་བ་འདི་སྲིད་སྐྱོང་མཆོག་ཕེབས་རྗེས་དུས་རྒྱུན་དུ་ནས་ད་ང་ཚོའི་བོད་ཐོག་ལ་ཡ་ད་ག་རེ་ཞུ་དགོས་རེད་འཐབ་ཇུས་ཀྱི་ཚོགས་འདུ་ཚོགས་ཡོད་རེད་དམིགས་བསལ་གྱི་དེའི་སྐབས་ལ་ཡ་ད་གྲོས་ཚོགས་ཚོགས་གཙོ་ལྕམ་སྐུ Nancy Pelosi ཆགས་དེ་རེད་ཁོ་རང་ཡིན་པས་ན་ད་ཚང་མའི་མཁྱེན་གསལ་རེད་བོད་དོན་ཐོག་ལ་ཡང་དངོས་གནས་ཁ་ཞེ་གཉིས་མེད་ཀྱི་རྒྱབ་སྐྱོར་གནང་མཁན་ཞིག་རེད་དེ་ཡིན་དུས་ད་དེའི་སྐབས་ལ་ཡང་ད་ལྟའི་བཀའ་ཤག་གི་ངོས་ཕྱོགས་ནས་ད་ཅིག་སྤྱི་ཡོངས་ཀྱི་བོད་རྒྱའི་དཀའ་རྙོག་སེལ་ཡ་དེ་གྲོས་མོལ་གྱི་ལམ་ནས་ཡིན་པ་གང་ཞིག་ཅིག་ལ་ཡང་ཐབས་བྱུས་ཀྱི་ཐོག་ནས་ད་དངོས་གནས་ཅིག་ལངས་ཕྱོགས་ཀྱི་སེམས་བསྐྱེད་འདི་ད་ཅིག་དེའི་སྒང་ལ་གོ་བསྡུར་གནང་བྱས་ན་འཆར་གཞི་བསྒྲིགས་བཞག་པ་ཅིག་རེད་དེ་ཡིན་དུས། དེའི་རྗེས་ལ་ཡང་སྤྱི་ཟླ་དྲུག་པའི་ནང་ལ་ན་ནིང་ད་ལྟ་དེ་རྒྱལ་སྤྱིའི་བོད་དོན་གྱི་ད་ལྟ་ད་ཅིག་གི་གྲོས་ཚོགས་འཐུས་མི་གི་ཚོགས་ཆེན་དེ་ལྟའི DC ཚོགས་བྱས་དེའི་སྐབས་ལ་ཡང་ཨ་ནི་ཨ་རི་གི་གྲོས་ཚོགས་ནང་ལ་ཡང་ད་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཐོག་ལ་ཡང་ཉན་ཞིབ་ཅིག་བྱེད་བྱས་ཨ་ནི་དེ་འདྲ་བྱེད་བྱས་ཨ་ནི་དེའི་སྐབས་ལ་ཡང་ད་གཙོ་བོ་ད་ལྟ་ཚོགས་གཙོ་ལྕམ་སྐུ་ནེན་སི་པེ་ལོ་སི་རེད་དེ་ག་ནང་བཞིན་ང་ཚོ་བོད་དོན་ཐོག་ལ་ཡང་དངོས་གནས་ཅིག་དུས་རྒྱུན་དུ་ནས་ཁ་ཞེ་གཉིས་མེད་ཀྱི་རྒྱབ་སྐྱོར་གནང་བསྡད་མཁན་ད་གྲོས་ཚོགས་འཐུས་མི་ཇིམ་མེ་གྷ་ཝུན་ཆགས་བསྡད་ཡོད་རེད་ཁོ་རང་གིས་རྐང་འགན་འཁྱེར་བྱས་ཨ་ནི་ད་ཁྲིམས་འཆར་དེ་བཏོན་གནང་རེད་དེ་ཡིན་དུས་ད་བོད་ཐོག་ལ་ག་དུས་ཡིན་ནའང་ད ༧གོང་ས་མཆོག་གི་ཐུགས་རྗེ་བཀའ་དྲིན་རེད་དེ་ག་ནང་བཞིན་ད་བོད་པའི་བདེན་པ་དེ་ག་ཚ་འཐབ་རྩོད་དེ་བདེན་པའི་འཐབ་རྩོད་བྱེད་དུས་ཨ་རིའི་གྲོས་ཚོགས་ནང་ལ་ཡང་དངོས་གནས་ཅིག་ཐུན་མོང་གི་ཐོག་ནས་རྒྱབ་སྐྱོར་ཡོད་དེ་གིས་ད་ང་ཚོ་མ་སོ་ན་ཁྲིམས་འཆར་གི་ཐོག་ནས་ཨ་ནི་དེ་འདྲ་གོམ་པ་རྒྱབ་བྱས་བཏོན་བཞག་པ་ཅིག་རེད་ད་ན་ནིང་བཏོན་རེད་དེ་ཨ་ནི་ཡིན་པས་ན་གྲོས་ཚོགས་ད་ད་བརྒྱ་དང་བཅུ་བདུན་གི་དུས་ཚོད་དེ་ཡང་ཁོ་ཚོ་བཅས་གྲོས་ཚོགས་ད་བརྒྱ་དང་བཅོ་བརྒྱད་སླེབས་ཀྱི་ཡོད་དུས། ད་ལོའི་སྤྱི་ཟླ་དང་པོའི་ནང་ལ་ཡང་ཁྲིམས་དེ་དངོས་སུ་ཡང་ངོ་སྤྲོད་བྱས། དེ་ནས་ད་དེའི་སྒང་ལ་ཡང་ང་རང་ཚོ་གཙོ་བོ་རྐང་འགན་འཁྱེར་བསྡད་མཁན་དེ DC ལ་ད་ལྟ་ད་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་རེད་དེ་ག་ནང་བཞིན་དོན་གཅོད་ལས་ཁུངས་ཀྱིས་རྐང་འགན་འཁྱེར་བྱས་ད་ཁྲིམས་འཆར་འདི་སྒང་ལ་ཤུགས་རྒྱབ་དེ་ག་ནང་བཞིན་བོད་རིགས་སྤྱི་མཐུན་ཚོགས་པ་ཁག་རེད་ང་རང་ཚོ་ཚོགས་ད་ལྟ་སློབ་ཕྲུག་ཚོགས་པ་རེད་དེ་ག་ནང་བཞིན་བོད་པའི་སྤྱི་སྒེར་གྱི་ངོས་ཕྱོགས་ནས་དངོས་གནས་ནུས་པ་མཉམ་སྤུངས་ཀྱི་ཐོག་ནས་ད་ད་ལྟ་འདི་ཞུ་དུས་ནི་ང་རང་ཚོ་དེ་ལྷོ་བྱང་ཨ་མེ་རི་ཁའི་སྤྱི་འཐུས་རྣམ་པ་གཉིས་ཀས་འགན་འཁྱེར་བྱས་ད་ག་འཇེ་ཁྲིམས་འཆར་འདི་སྒང་ལ་ཤུགས་རྒྱབ་བྱས་ཨ་ནི་ཅིག་ད་ཟླ་བ་ཁ་ཤས་ཅིག་འགྲོ་རེད་ཨ་ནི་ད་ད་ད་སྤྱི་ཟླ་བཅུ་པ་ནང་ཕར་དེ་སྲིད་སྐྱོང་མཆོག་ཕེབས་བྱས་ཨ་ནི་དེའི་སྐབས་ལ་ཡ་ཨ་ནི་རྒྱལ་སྤྱི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ད་ཚོགས་གཙོ་རི་ཅར་གྷིར་ག་དུས་ཡིན་ན་ཅིག་ཁོ་ནུས་པ་མཉམ་སྤུངས་ཀྱི་ཐོག་ནས་དཔེ་རྒྱབ་སྐྱོར་གནང་གི་ཡོད་དུས་ཁོ་རང་དངོས་སུ་བཅར་བྱས་ཨ་ནི་ཁྲིམས་འཆར་འདི་ད

ག་རེ་ཞུ་དགོས་རེད་གནད་འགག་གཙོ་བོ་དེ་ག་རེ་ཆགས་བསྡད་ཡོད་རེད་ཞུ་ཡོད་ན་ད་ཉིས་སྟོང་བཅུ་ནས་ཨ་ནི་ཅིག་བོད་རྒྱའི་འབྲེལ་མོལ་དེ་ཆད་བསྡད་ཡོད་པ་ཅིག་བྱས་ཨ་ནི་དེ་ག་ནང་བཞིན་ད་རྒྱ་ནག་ནང་རྒྱ་ནག་གིས་ད་བོད་ཐོག་ལ་སྲིད་བྱུས་འཛིན་ཡ་དེ་དངོས་གནས་ཅིག་ང་རང་ཚོ་གི་མི་རིགས་ད་གི་ངོ་བོ་རྩ་མེད་བཏང་ཡ་གི་ད་ཆ་ཞེ་དྲག་ནན་པོའི་ཐོག་ནས་སྲིད་ཇུས་ཤིག་ཟིན་གྱི་ཡོད་དུས་དེ་ག་ནང་བཞིན་ད་རྒྱ་ནག་གིས་ད་བོད་ཀྱི་ལོ་རྒྱུས་དེ་སྒང་འཁྱོག་བཤད་བྱས་བྱས་ད་བོད་ཀྱི་གནད་དོན་དེ་མེད་པ་བཟོ་ཡག་གི་འབད་བརྩོན་བྱེད་ཀྱི་ཡོད་དུས་ད་ཁྲིམས་འཆར་དེ་གིས་ག་རེ་སྟོན་གྱི་ཡོད་རེད་ཞུས་པ་ན་ཅིག་རྒྱ་ནག་གི་ད་ལྟ་བོད་ཀྱི་མཁྲེགས་བཟུང་གི་ད་སྲིད་ཇུས་ཟིན་གྱི་ཡོད་དེ་ཏག་ཏག་འགྲིག་གི་མེད་པ་དེ་ད་ཨ་རི་གི་ད་ད་ལྟ་བོད་དོན་ཐོག་ལ་ཡང་དངོས་གནས་ཅིག་རྒྱབ་སྐྱོར་ཡོད་པ་གང་ཞིག་ཅིག་ལ་ད་ཨ་རི་གི་སྲིད་གཞུང་གི་ངོས་ཕྱོགས་ནས་ད་ཅིག་སྲིད་ཇུས་ཀྱི་ཐོག་ནས། ལངས་ཕྱོགས་བརྟན་པོ་ཟིན་ཡས་བྱས་དེ་ཡིན་དུས་རྒྱ་ནག་གིས་ད་ལྟ་ལོ་རྒྱུས་ཐོག་ལ་འཁྱོག་བཤད་བྱེད་ཡས་དེ་ལ་གདོང་ལེན་བྱེད་ཡས་བྱས་ཨ་ནི་ད་བོད་རྒྱའི་དཀའ་རྙོག་དེ་གྲོས་མོལ་གྱི་ལམ་ནས་སེལ་དགོས་ཡས་དེ་ལ་ཨ་རི་གིས་ད་ཚད་མཐོ་པོ་གི་ད་རྒྱབ་སྐྱོར་བྱས་དེ་འདྲ་བྱེད་ཅེས་ད་དེ་གནད་འགག་གཅིག་གནད་འགག་གཙོ་བོ་གཅིག་དེ་ཆགས་བསྡད་ཡོད་རེད་དེ་ག་ནང་བཞིན་ད་གནད་འགག་གཞན་དག་དེ་ག་རེ་ལབ་ན། རྒྱ་ནག་ངོས་ཕྱོགས་ནས་བོད་ཀྱི་ད་ཅིག་གི་གནད་དོན་དེ་མེད་པ་བཟོ་ཡག་གི་འབད་བརྩོན་བྱེད་ཀྱི་ཡོད་པ་གསལ་བོ་རེད། དེ་ག་ནང་བཞིན་རྒྱལ་སྤྱིའི་ཐོག་ལ་ཡང་ད་ཡང་བོད་ཀྱི་གནད་དོན་དེ་སྒང་ལ་ལྟ་སྟངས་དེ་འགྲོ་བ་མིའི་གི་ཅིག་གི་ཐོབ་ཐང་དང་ཆོས་དོན་རང་དབང་གི་ཐོབ་ཐང་ཙམ་ཡིན་པ་འདྲ་བོ་ཅིག་ལྟ་སྟངས་དེ་ཡོད་དུས་ད་ལན་གྱི་ཁྲིམས་འཆར་དེ་གིས་ག་རེ་སྟོན་གྱི་ཡོད་རེད་ཞུས་པ་ན

འཐབ་ཇུས་ཀྱི་སྒང་ནས་དངོས་གནས་གཅིག་བོད་རྒྱའི་དཀའ་རྙོག་སེལ་ཡག་སྒང་ལ་ད་ལྟའི་བཀའ་ཤག་ངོས་ཕྱོགས་ནས་ད་འཐབ་ཇུས་ཀྱི་ངོ་བོ་ཐོག་ནས་བོད་ཀྱི་ད་ཅིག་ལོ་རྒྱུས་ཐོག་ནས་རང་བཙན་ཡིན་པ་དང་རྒྱལ་སྤྱིའི་གི་ཁྲིམས་ཀྱི་འོག་ནས་བོད་པ་ཚོ་ལ་ཡ་ད་ཐོབ་ཐང་དེ་ཡོད་པ་དེ་དེ་ད་ཅིག་གི་སྐོར་ལ་དེ་བེད་སྤྱོད་བཏང་བྱས་ད་རྒྱ་ནག་ལ་ཡ་བོད་རྒྱའི་དཀའ་རྙོག་དེ་མ་སེལ་བ་ཡིན་ན་རྒྱ་ནག་གི་ད་ད་བ་ད་ཅིག་གི་རྒྱལ་སྤྱིའི་གི་ད་བོད་ནང་ལ་ཡ་རྒྱ་ནག་གི་བཙན་འཛུལ་བྱས་བྱས་ལོ་ངོ་བདུན་ཅུ་དོན་ལྔ་འགྲོ་ཡོད་རེད་དེ་ད་ལྟའི་བོད་ནང་གི་བོད་མི་ཚོ་གིས་རྒྱ་ནག་དེ་གི་དབང་བསྒྱུར་དེ་ཁྲིམས་མཐུན་ལ་ངོས་ལེན་བྱེད་ཀྱི་ཡོད་མ་རེད་དེ། རྒྱ་ནག་གིས་ག་རེ་བྱེད་ཀྱི་ཡོད་ལབ་ན་རྒྱལ་སྤྱིའི་གི་སྤྱི་ཚོགས་ཐོག་ནས་ད་ཅིག་བོད་ནང་ལ་ཡ་བཙན་འཛུལ་བྱེད་ཀྱི་ཡོད་དེ་ལ་ངོས་ལེན་བྱེད་ཀྱི་འབད་བརྩོན་བྱེད་ཀྱི་ཡོད་དུས། དེ་དེ་ད་རྩ་བ་ཉིད་ནས་རྒྱལ་སྤྱིའི་གི་འབྲེལ་ཐུག་ཡ་མེད་པ་བྱེད་དེ། རྒྱ་ནག་གི་བཙན་འཛུལ་བྱས་པའི་གི་དེ་ད་ཁྲིམས་མཐུན་གི་དེ་ཆགས་ཡ་མེད་པ་དང། ད་གང་ཅི་བོད་རྒྱའི་དཀའ་རྙོག་དེ་གྲོས་མོལ་གྱི་ལམ་ནས་མ་སེལ་བར་དུ། ཨ་ནི་བོད་པའི་གི་བོད་རྒྱའི་དཀའ་རྙོག་དེ་ད་ལྟའི་ད་མ་སེལ་བར་གནས་བསྡད་པ་ཅིག་ལ་ངོས་འཛིན་ཐོབ་པའི་གི་ཆེད་དུ། རེད་ད་བོད་རྒྱའི་དཀའ་རྙོག་ཟེར་ན་རེད་ང་ཚོ་བོད་ཀྱི་གནད་དོན་སེལ་ཡག་གི་ཆེད་དུ། ཉིས་སྟོང་གཉིས་ནས་ཉིས་སྟོང་དགུ་བར་དུ་འབྲེལ་མོལ་ཐེངས་དགུ་བྱུང་བ་རེད་ད་གང་ལ་གང་འཚམ་ཅིག་རེ་བ་ཡོད་བ་འདྲ་བོ་མེད་བ་འདྲ་བོ་ད་དེ་འདྲའི་གང་ཅི་མང་པོ་ཅིག་བྱུང་བ་རེད་ཡིན་པ་ཡིན་ན་དེའི་རྗེས་ནས་ད་འབྲེལ་བ་ཅིག་ར་གཞུང་འབྲེལ་གི་བྱུང་ཡོད་བ་མ་རེད་ད་ད་ཐེངས་ཀྱི་ཨ་རིའི་གི་ཁྲིམས་འཆར་འདིའི་སྒང་ནས་གཙོ་བོ་དེ་འབྲེལ་བ་མ་བྱུང་བ་དེ་རྒྱ་ནག་གི་དཔེ་དེ་སྔོན་འགྲོའི་ཆ་རྐྱེན་བཏོན་བྱས་ཏེ།

ད། རྒྱ་ནག་གི་ངོས་ཕྱོགས་ནས་ངས་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད། བོད་ནང་ལ་ཡང་བཙན་འཛུལ་བྱས་བྱས་ད་ལྟ་བོད་ནང་ལ་ཡང་སྟངས་འཛིན་བྱེད་ཀྱི་ཡོད་རེད་དེ་ཁྲིམས་མཐུན་མེད་པ་དེ་གསལ་བོ་རེད། ཁྲིམས་མཐུན་ཁྲིམས་མཐུན་མེད་པ་དེ་གནས་བབ་མེད་པ་དེ་ཁོ་རང་ཚོ་གིས་ཤེས་ཀྱི་ཡོད་རེད་ཤེས་ཀྱི་ཡོད་ཙང་ད་དགུ་བཅུ་གོ་གཅིག་ནས་ད་ལྟ་བར་དུ་ད་དཀར་ཤོག་རེད། རྒྱབ་ཤ་དཀར་པོ་ལབ་པ White Paper ཐེངས་མ་བཅུ་དགུ་བཏོན་ཡོད་རེད་བཏོན་དགོས་ཡའི་རྒྱུ་མཚན་ཁོ་རང་ག་རེ་རེད་ལབ་ན་རྒྱ་ནག་ལ་ཡང་བོད་ནང་ལ་ཡང་ག་ཚ། འཛིན་སྐྱོང་བྱེད་ཆོག་པ་གི་བདག་དབང་དེ་ཁྲིམས་མཐུན་གི་མེད་པ་དེ་གསལ་བོ་སྟོན་གི་ཡོད་ཙང་ད་ཁོ་རྒྱལ་སྤྱིའི་གི་ད་སྡིངས་ཆའི་ཐོག་འདི་འགྲུབ་པའི་གི་འབད་བརྩོན་ཞུ་གི་ཡོད་དུས་ད་ང་ཚོའི་ངོས་ཕྱོགས་ནས་ག་རེ་རེད་ཅིག་དངོས་གནས་ཅིག་གི་བདེན་པ་ང་ཚོ་ཡོད་ཞུ་གི་ཡོད་དུས་གནས་ལུགས་བཤད་བྱས་རྒྱུ་མཚན་བཤད་བྱས་རྒྱ་ནག་གི་ད་ལྟའི་གི་བོད་ནང་བཙན་ག་ཚ་བཙན་འཛུལ་བྱེད་འདི་གི་འདི་ལ་ཡ་ཁྲིམས་མཐུན་གི་གནས་པ་མེད་པ་དེ་གསལ་བོ་སྟོན་གི་ཡོད་པ་དེ་གསལ་བོ་རེད་ཅེས་རེད་ཅེས་ཅིག་ཞུ་ཡ་ཡིན་ད་རྒྱ་ནག་གི་ད་བོད་རྒྱའི་དཀའ་རྙོག་དེ་སེལ་དགོས་ཡོད་ན།

ཅིག་ཡོང་ན་ག་འདྲ་ཡིན་ན། ད་འདི་ག་རེ་སྟོན་གི་ཡོད་ཞུས་པས་ན། གཅིག་རྒྱ་ནག་གི་ངོས་ཕྱོགས་ནས་དངོས་གནས་བྱས་ཀྱི་བོད་ཀྱི་གནད་དོན་ལབ་ན་རེད་བོད་རྒྱའི་དཀའ་རྙོག་དེ་སེལ་དགོས་ན་གྲོས་མོལ་གྱི་ལམ་ནས་སེལ་དགོས་ཅེས་ཁྲིམས་ཀྱི་གཞི་བཟུང་གི་ད་ད་ལྟའི་རྒྱ་ནག་གི་སོ་སོར་ཁེ་ཕན་ཡོད་དུས་རྒྱལ་སྤྱིའི་ཁྲིམས་དེ་བཤད་དགོས་ཏེ་སོ་སོར་ཁེ་ཕན་མེད་དུས་རྒྱལ་སྤྱིའི་ཁྲིམས་དེ་རྡོག་རོལ་བཏང་དགོས་པ་ད་རྒྱ་ནག་དང་ང་ཚོ་སྐད་ཆ་བཤད་ཀྱི་ཡིན་ན་གྲོས་མོལ་ཅིག་བྱེད་དགོས་ཡོད་ན་གནས་ལུགས་ཀྱི་དང་རྒྱུ་མཚན་སྒང་ནས་བཤད་དགོས་རུང་ད་འཁྱོག་བཤད་སྒང་ནས་བཤད་ས་ཡོད་མ་རེད་པ་ད་འདི་གཞི་རྩ་བཞག་བྱས་སྐད་ཆ་བཤད་ཡོད་པ་ན་ད་བཤད་ས་ཡོད་ཀྱོག་གི་ལམ་ཁ་ཅིག་ཡིན་པ་དེ་ད་རྒྱ་ནག་ལ་ཡང་གོ་བརྡ་གསལ་བོ་སྤྲད་དགོས་རེད་ཅེས་ཅིག་ཞུ་འདོད་བྱུང་ད་ཡིན་ནའི་ཕྱོགས་གཅིག་ནས་བལྟས་ཡོང་དུས་ད་ལྟའི་གི་གནས་སྟངས་ཀྱི་འོག་ལ་ཡང་མཁྲེགས་བཟུང་རེད་ད་རྒྱ་ནག་ཁ་ཁ་ཕྱོགས་གང་འདྲས་ཅིག་ལ་འགྲོ་གི་ཡོད་མེད་ད་ང་ཚོས་བཤད་དགོས་མ་རེད་འཛམ་བུ་གླིང་རྒྱལ་ཁབ་ཚང་མ་གིས་མཐོང་བསྡད་ཡོད་རེད་དེ་ཡིན་དུས་ད་ལྟའི་བར་དུ་ད་ཅིག་མང་གཙོ་གི་རྒྱལ་ཁབ་ཡིན་ན་རེད་ད Free World ཞུ་གི་རེད་རང་དབང་ཡོད་ཀྱོག་ལུང་པ་ཚོ་གིས་རྒྱ་ནག་ལ་ལྟ་སྟངས་དེ་ག་ད་ལྟའི་བར་ཚོ་ན་རྒྱ་ནག་དཔལ་འབྱོར་ཡར་རྒྱས་འགྲོ་བའི་མཉམ་དུ་ད་ཅིག་ཆབ་སྲིད་ཀྱི་གུ་ཡངས་ཡོང་བྱས་རྒྱལ་སྤྱིའི་གི་སྤྱི་ཚོགས་ནང་ལ་དངོས་གནས་ཅིག་འགན་འཁྱེར་ངེས་ཀྱི་རྒྱལ་ཁབ་ཅིག་ཆགས་ཡག་གི་རེ་བ་བརྒྱབ་ཡོད་རེད་དེ་ད་འདས་པའི་ལོ་བཅུ་གྲངས་དེ་ནང་བལྟས་ཡོད་དུས་རྒྱ་ནག་ཁ་ཕྱོགས་ལོག་པ་ཅིག་ལ་འགྲོ་གི་ཡོད་དུས་རྒྱ་ནག་མི་མང་ཁོ་རང་ལ་དཀའ་ངལ་འཕྲད་ཀྱི་ཡོད་པ་དེ་གསལ་བོ་རེད་དེ་ག་ནས་ཤེས་ད་ང་ཚོ་ད་ལྟའི་གི་ང་ཚོའི་ངོས་ཕྱོགས་ནས་བོད་དོན་གྱི་ད་སྐོར་ལ་ཡ་ཞུ་གི་ཡོད་དུས་དེ་དངོས་གནས་ཅིག་གོང་ས་མཆོག་གི་དགོངས་གཞི་བཏོན་བཞག་པ་དེ་གས་ལ་ཡ་ད་ད་ལྟའི་འཛམ་བུ་གླིང་དབུ་ཁྲིད་མང་པོ་ཅིག་གི་དངོས་གནས་འདི་ལ་ཡ་ཡིད་སྨོན་རེད་རྒྱབ་སྐྱོར་བྱེད་ཀྱི་འདུག་བ་ང་ཚོའི་གི་ད་ལྟའི་གི་བཏོན་བཞག་ཀྱོག་དེ་བོད་པ་ཙམ་མིན་པ་རྒྱ་རིགས་ཙམ་མིན་པ་ད་ལྟ་རྒྱ་ནག་ནང་ལ་ཡ་དཀའ་ངལ་འཕྲད་བསྡད་ཀྱོག་མི་མང་ཚང་མའི་གི་ཆེད་དུ་ལ་དངོས་གནས་ཅིག་ཐབས་ལམ་བཟང་ཤོས་ཡིན་པ་དེ་ཙམ་དུ་མ་ཡིན་པ་ད་ཅིག་རྒྱལ་སྤྱིའི་ཐོག་ལ་ད་ལྟའི་ཐོག་ལ་དཀའ་ངལ་མང་པོ་ཅིག་འཕྲད་བསྡད་ཀྱོག་དེ་ད་མཁྲེགས་བཟུང་ཅིག་དངོས་གནས་ཅིག་འཚེ་བ་གི་ལམ་དེ་བྱས་ཏེ།

ཕྱི་འབྲེལ་ལས་དོན་གྱི་ཚོགས་ཆུང་ནང་ལ་ཡང་ད་ང་ཚོའི་ད་ལྟ་དེ་བོད་དོན་དཀའ་རྙོག་ག་ཚ་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་དེ་བཏོན་ཡོང་དུས་ད་ལྟ་ཚོགས་ཆུང་ནང་གི་གྲོས་ཚོགས་འཐུས་མི་དྲུག་གི་བཀའ་མོལ་གནང་ཡོད་རེད་དེའི་ནང་གཟིགས་པ་ན་ད་ལྟ་གྲོས་ཚོགས་འཐུས་མི་གཅིག་གི་བཀའ་མོལ་གནང་དུས་ད་བོད་ཀྱི་གནད་དོན་སྒང་ལ་ཡིན་དུས་ག་དུས་ན་ད་ཅིག་ཐུན་མོང་གི་ཐོག་ནས་མཉམ་རུབ་ཀྱི་ཐོག་ནས་ཕྱག་ལས་གནང་གི་ཡོད་པ་དེ་གསལ་བོ་རེད་ད་ལན་གྱི་སྤྱི་མོས་ནས་རྒྱབ་སྐྱོར་ཐོབ་ཡོད་རེད་ད་ང་ཚོའི་བྱུང་སོང་ན་ག་རེ་རེད་ཞེ་ན་དེ། མགྱོགས་པོ་ཐོན་ག་ཚ་རྒྱབ་སྐྱོར་ཐོབ་པའི་ཆེད་དུ་ད་ཅིག་གང་མགྱོགས་མགྱོགས་ད་དེ་ལས་རྒྱབ་སྐྱོར་བྱེད་མཁན་དེ་ད་སུམ་ཆ་གཉིས་ལོངས་དགོས་ཡོད་དུས་དེ་ལོངས་བྱུང་བ་ཡིན་ན་རང་བཞིན་གྱི་གྲོས་ཚོགས་འོག་མའི་ནང་ནས་ད་གཏན་འབེབས་ཆགས་ལ་ཆགས་འགྲོ་དགོས་རེད་དེ་ཡིན་དུས་ཨ་གྲོས་ཚོགས་གོང་མ་ནང་ལ་དེ་བྱས་ད་གྲོས་ཚོགས་གོང་མ་ནང་ལ་ཡིན་པ་ན་ཁ་སང་དེ་སྲིད་སྐྱོང་མཆོག་དང Richard Gere ཕེབས་པའི་སྐབས་ལ་ཡང་གྲོས་ཚོགས་ད་ལྟ་གོང

ད་ལྟ་བར་དུ་རྒྱབ་སྐྱོར་གནང་མཁན་ཚོ་ལ་ཐུགས་རྗེ་ཆེ་གནང་མེད་མཁན་ཚོ་ལ་ཡང་ད་རྒྱབ་སྐྱོར་གནང་དགོས་འདུག་ལབ་བྱས་ང་རང་ཚོ་ད་དེ་བོད་པ་ཚང་མས་བྱེད་ཐུབ་ཡག་གི་ལས་འགན་ཅིག་རེད་བསམ་གྱི་འདུག་ཨ་ནི་སན་སི་ན་ངེད་ཀྱི་ད་ལྟ་དེ་རྒྱ་གར་ཡིན་ན་རེད་ད་ཨ་རི་ཕྱི་ལོག་ལ་བསྡད་ཡོད་ན་སོ་སོ་གི་ཨ་རི་ནང་ཡོད་རྒྱུ་གི་ད་ཅིག་གི་ནང་མི་ཡིན་ནའི་རེད་ངོ་ཤེས་པ་ཡིན་ནའི་རེད་དེ་གའི་ལས་ད་བོད་དོན་ཐོག་ལ་ཡང་སྐད་འབོད་རྒྱབ་མ་ཐུབ་ནའི་དངུལ་འགྲོ་སོང་བཏང་མ་ཐུབ་ནའི་འདི་སྐར་མ་གཉིས་གསུམ་ཅིག་གི་ལས་ཀ་རེད་དྲ་རྒྱ་སྒང་ཕྱིན་བྱས། ད་ཐིག་རྩེ་ཆོག་ཆོག་རེད། གྲོས་ཚོགས་ཁོ་རང་གི་དྲ་རྒྱའི་ར་བ་སྒང་ལ་ཡོད་རེད་དེ་གང་ན་ཆེ་འདིའི་སྒང་ལ་ཡ་སོ་སོའི་གྲོས་ཚོགས་འཐུས་མི་ལ་ཡ་ཡི་གེ་གཏང་གི་ཡིན་ན་རེད། ཁ་པར་རྒྱག་གི་ཡིན་ན་དེ་ལམ་ཁ་དེ་དཔེ་བདེ་བོ་ཡོད་རེད་དེ་ཅིག་ཅིག་བྱེད་ཐུབ་པ་ཡིན་ན་ད་དངོས་གནས་ང་ཚོའི་ནུས་པ་མཉམ་སྤུངས་ལ་ཡ་དེ་དེ་ཆགས་དགོས་རེད་ནུས་པ་མཉམ་སྤུངས་ཙམ་མ་རེད་ང་རང་ཚོའི་བོད་དོན་ཐོག་ལ་ཡ་ཁ་ཚ་དགོས་གཏུགས་ཀྱི

དེ་ལས་ཡང་སོ་སོའི་ཁ་པར་བཏང་བྱས་སྐད་ཆ་ག་རེ་བཤད་པ་ནི་ཁོང་ཚོས་ཞེ་པོ་ཅིག་རིན་ཐང་བརྩི་གི་རེད་ད་གྲོས་ཚོགས་འོག་མའི་ནང་ལ་སོ་སོའི་གི Congress Member དེ་རེད་པ་ད་དེ་སོ་སོ་གི Zip Code ལབ་ཀྱི་པ་དེ་བླུགས་པ་ན་སོ་སོ་འཐུས་མི་སུ་ཡིན་པ་སོ་སོ་ལ་སྟོན་ཡོང་དགོས་ད་དེ་དཔེ་དེ་བཟོས་ཆོག་ཆོག་གཏོང་ཆོག་ཆོག་དེ་རེད་ཨ་ནི་གྲོས་ཚོགས་གོང་གོང་མའི་འཐུས་མི་གཉིས་དེ་ནི་གཉིས་མ་གཏོགས་ཡོད་མ་རེད་དེ་སྟབས་བདེ་བོ་ཞེ་དྲག་རེད་ད་དེ་ལ་བཏང་བ་ཡིན་ན་སོ་སོ་གི་ས་གནས་གི་ད་ཅིག་གི། འོས་མི་གཅིག་གིས་ཁ་པར་ཅིག་བཏང་བྱས་རྒྱབ་སྐྱོར་ཅིག་གནང་ན་ཁོ་ཚོས་རིན་ཐང་ཞེ་པོ་བརྩི་གི་རེད་ད་ང་ཚོའི་ངོས་ཕྱོགས་འདི་ནས་བྱེད་དགོས་དེ་བྱེད་ཀྱི་རེད་ད་ལྟ་བར་དུ་བོད་རིགས་སྤྱི་མཐུན་ཚོགས་པའི་གི་ངོས་ཕྱོགས་ནས་སོ་སོའི་ལས་ཤོག་བེད་སྤྱོད་བཏང་བྱས་ཚོགས་པའི་ངོས་ཕྱོགས་ནས་བཏང་དགོས་རེད་ད། དོ་བདག་སོ་སོ་སོ་ནས་བཏང་དགོས་དེ་གལ་ཆེན་པོ་ཆགས་འདུག་རེད་ད་དོ་བདག་སོ་སོ་སོ་ཙམ་མིན་པར་ཁ་སང་ངས་ད་ལྟ་ཞུ་ཡ་བྱུང་སོང་ས་གནས་ཁག་ལ་འགྲོ་དུས་ཨ་ནི་སོ་སོ་གིས་ངོ་ཤེས་པ་ཁྱིམ་མཚེས་སློབ་གྲོགས་དེ་གའི་ལས་དེ་བྱེད་ཐུབ་པ་ཅིག་རེད་ད་འདིའི་དངོས་གནས་ཅིག་ཁྲིམས་འཆར་དེ་ཡིན་པས་ན་ད། ཅིག་གི་རྒྱབ་སྐྱོར་ད་ང་ཚོར་མཚོན་ན་དེ་བདེན་པའི་ག་རེ་ཟེར་རྒྱབ་སྐྱོར་ཐོབ་ཡོད་དུས་ད་དེ་ཡིན་དུས་ཚང་མས་ཀྱི་དེ་མཉམ་ཞུགས་གནང་དགོས་ད་དངོས་གནས་ད་དེ་ད་བོད་མི་བསམ་ཤེས་ཡོད་ངེས་ཚང་མས་ཀྱི་དེ་བྱས་མ་ཐུབ་པ་ཅི་ཡང་ཡོད་མ་རེད་སྐར་མ་གཉིས་གསུམ་ཅིག་མ་གཏོགས་འགོར་གྱི་མ་རེད་དེ་བྱེད་དགོས་པ་ཅིག་རེད་ཅེས་ཞུ་འདོད་བྱུང་སོང། སྤྱིར་བཏང་ཡིན་ན་བོད་དོན་སྐོར་ལ་ཁྲིམས་འཆར་ཡོད་རེད་ཁྲིམས་འཆར་གཏན་འབེབས་བྱས་ནས་དེ་འཛིན་སྐྱོང་སྒོ་ནས་ལག་བསྟར་བྱེད་ཀྱི་ཡོད་རེད་ད་ད་ལྟ་གི་ཁྲིམས་འཆར་དེ་ལ

འདི་དངོས་འབྲེལ་རེད་ད་ད་ལྟ་དེ་གྲོས་ཆོད་ཀྱི་ངོ་བོ་ཐོག་ནས་ཡིན་པ་ན་ཨ་རིའི་གྲོས་ཚོགས་ངོས་ཕྱོགས་ནས་དེ་སྔ་ད་དགུ་བཅུ་གོ་གྲངས་ནང་ལ་ཡང་བོད་དེ་བཙན་བཟུང་གི་བྱས་པའི་རྒྱལ་ཁབ་ཅིག་རེད་ལབ་ནས་གྲོས་ཆོད་བཏོན་ཡོད་རེད་ད་ཡིན་ནའི་འདི་གྲོས་ཆོད་ཙམ་རེད་མ་གཏོགས་ཡང་དེ་ཅིག་གི་འཛིན་སྐྱོང་གི་ངོས་ཕྱོགས་ནས་ལག་བསྟར་བྱེད་དགོས་ཡག་གི་གལ་འགངས་དེ་ཡོད་མ་རེད་ད་ད་ལན་དེ་ཁྲིམས་འཆར་ཡིན་དུས་ཁྲིམས་འཆར་དེ་དཀར་ཆག་དེ་འོག་ལ་ནི་འཛིན་སྐྱོང་ངོས་ཕྱོགས་ནས་ལག་བསྟར་བྱེད་དགོས་ཡག་བྱས་འདི་ཡིན་དུས་ང་ཚོ་ད་འདི་དུས་ཚོད་ཏོག་ཙམ་འགོར་ཡག་དང་ད་དེ་ཅིག་སྒྲིག་སྟངས་དེ་གང་ལ་ཡིན་དུས་ཁྲིམས་འཆར་ནང་ཡོད་པ་གཞིར་བཟུང་གིས་འཛིན་སྐྱོང་གིས་ལག་བསྟར་བྱེད་ཐུབ་ཡ་ཡིན་པ་བྱས། དེ་ཡིན་དུས་ད་ད་ལྟའི་ང་ཚོ་ད་ཨ་རིའི་གི་སྲིད་གཞུང་གི་ངོས་ཕྱོགས་ནས་ག་རེ་ཟེར་ཕྱི་སྲིད་ལས་ཁུངས་ནང་ལ་ཡ་དམིགས་བསལ་འབྲེལ་མཐུད་པ་བྱས་ཡོད་ད་ཁོ་རང་གི་འགན་ཆགས་བསྡད་ཡོད་རེད། ཕྱོགས་གཅིག་ནས་བསམ་བློ་བཏང་བ་ཡིན་ན་ད་ཁོ་རང་གི་ཕྱག་ལས་གནང་ཡ་དེ་ང་ཚོ་ལ་གསལ་ཁ་དོད་རུ་དང་ཅིག་གི་སྟབས་བདེ་རུ་འགྲོ་ཡོད་རེད་བསམ་གྱི་འདུག་ད་ང་ཚོའི་ངོས་ཕྱོགས་ནས་དམིགས་བསལ་འབྲེལ་མཐུད་པ་ལ་ཡ་འབྲེལ་བ་བྱས་ཡོང་དུས་ཁོ་རང་གིས་བྱེད་ཐུབ་པ་ཐུབ་པ་ག་རེ་ཐུབ་པ་འདིའི་སྒང་ནས་གྲོས་ཚོགས་གིས་ད་ཅིག། ཟླ་བ་དྲུག་དྲུག་མཚམས་ལ་ཨ་ནི་ལོ་རེ་ལོ་རེ་མཚམས་ལ་ཡར་སྙན་ཐོ་ཕུལ་དགོས་པ་དེ་ཆགས་བསྡད་པ་རེད་ད་ག་རེ་ག་རེ་ཕྱག་ལས་གནང་ཡོད་མེད་ད་ད་ལན་གྱི་ཁྲིམས་འཆར་དེ་ན་ཡིན་པས་ན་ཨ་ནི་གཅིག་ཨ་རི་ཀའི་སྲིད་གཞུང་ཙམ་མིན་པ་ཨ་ནི་གཅིག་བློ་མཐུན་རྒྱལ་ཁབ་ལ་ནི་དེའི་མཉམ་རུབ་ཀྱི་ཐོག་ནས་ཨ་ནི་གཅིག་ཕྱག་ལས་གནང་དགོས་ཀྱི་ཡོད་པ་དེ་དེས་གསལ་པོ་སྟོན་ཡོད་རེད་ཨ་ནི་ད་ལོ་རྒྱུས་ཀྱི་འཁྱོག་བཤད་བྱས་དེ་གི་སྒང་ལ་ཡར་ད་གཅིག་གི་འགན་གཅིག་སྤྲད་བཞག་ཡོད་རེད་དེ་ཡིན་དུས་ད་ཁྲིམས་འཆར་དེ་གི་བརྒྱུད་ནས་དངོས་གནས་གཅིག་མི་སེར་འབྲི་དུས་བར་གྱི་ད།

དེ་གི་གི་བག་ཆགས་ཀྱི་རྐྱེན་གྱིས་ད་ཁོ་རང་ཚོ་དངོས་གནས་གཅིག་བོད་དོན་ཐོག་ལ་ཡ་དམིགས་བསལ་གྱི་སེམས་ཁུར་གནང་གི་ཡོད་པ་དེ་གསལ་བོ་རེད་ད། ད་ལྟའི་གི་ང་ཚོའི་གི་ལས་ཀ་བྱེད་སྟངས་དེ་གལ་ཆེ་བོད་དོན་ལས་ཁུངས་གང་དང་ང་ཚོའི་བཀའ་ཆེམས་ལ་དངོས་གནས་གཅིག་ཆབ་སྲིད་གི་ཐོག་ནས་བྱེད་ཐུབ་པ་ག་རེ་འདུག་ད་དེ་གཅིག་གསལ་ཁ་དོན་བྱེད་དེ་བྱེད་ད་ད་ལྟ་དེ་ཞུས་དུས་ད་དེ་ལ་ཡོད་པ་དེ་གསལ་བོ་རེད་འདུག་ད་ཡིན་ནའི་ཁོ་རང་ཚོ་གི་ག་ཚ་རྒྱབ་སྐྱོར་ཡོད་པ་དེ་གསལ་བོ་རེད་ད་ག་འདྲས་རྒྱབ་སྐྱོར་བྱེད་ཐུབ་ཡས་འདུག་བས་ད་ཁོ་ཚོ་ག་དུས་ཡིན་ན་ལབ་ཀྱི་འདུག་བ་ཁྱེད་རང་ཚོ ask ག་རེ་ཡོད་ང་ཚོ་ག་རེ་བྱ་དགོས་རེད་ད་འདི་ལབ་དུས་ད་ང་ཚོའི་གི་བྱེད་ཐུབ་པ་དེ། དེ་ཁྲིམས་འཆར་གྱི་ངོ་བོ་ཐོག་ནས་ད་གསལ་བོ་སྟོན་རེད་ད་དེ་ཙམ་མ་རེད་ཨ་ནི་ཁ་སང་དཔལ་ལྡན་སྲིད་སྐྱོང་མཆོག་ཨོ་ཊ་ཝ་ལ་ཕེབས་དུས་ད་ང་ཚོ་ཉིས་སྟོང་ཉི་ཤུ་གི་ཁྲིམས་འཆར་དེ་གི་ནང་ལ་ཡང་དམིགས་བསལ་གྱི་གོང་ས་མཆོག་གི་ཡང་སྲིད་ཐོག་ལ་ཡང་ད་ཆབ་སྲིད་ཀྱི་ངོས་ཕྱོགས་ནས་ཐེ་ཇུས་བྱེད་ཆོག་གི་མེད་ལབ་ཡ་ཆོར་བ་དེ་ད་ཁེ་ན་ཌ་གཞུང་ངོས་ཕྱོགས་ནས་དེ་ག་ནང་བཞིན་གྱི་ད་ག་ས་ལངས་ཕྱོགས་ཅིག་བཟུང་དགོས་འདུག་ཟེར་ད་གྲོས་ཚོགས་འཐུས་མི་ངོས་ཕྱོགས་ནས་རྒྱབ་སྐྱོར་ཡོད་པ་གསལ་བོ་རེད་འདུག་ད་འཛིན་སྐྱོང་གི་ངོས་ཕྱོགས་ནས་སྲིད་གཞུང་གི་ངོས་ཕྱོགས་ནས་བྱེད་དགོས་ཨ་ནི་དེ་ག་ནང་བཞིན་ད་འདིར་ཁྲིམས་འཆར་དེའི་སྐོར་ལ་ཁ་སང་དངོས་གནས་བྱས་ན་འདིར། ཚེས་བཅུ་དྲུག་ལ་དོན་ཨེར་ཏེ་ཏཱན་ཡིན་ནའི་ཨ་རིའི་ནང་ལ་འཁྲུག་ཆ་ཐུབ་པ་རེད་སྔོན་རྩིས་ཀྱི་དེ་ཡིན་ཏེ། དེ་འདྲ་ད་འདི་པ་ར་དེ་གོང་སེང་གེ་ཏཱན་གེ་ས་ད་རྒྱབ་གཉེར་དེ་ཐོབ་པ་རེད་དེ་ཡིན་ཏེ་ང་ཚོས་ཀྱི་དེ་སྐོར་ལ་ངེ་སང་ཞུ་ཡ་བྱུང་སོང་སྟབས་ཕ་གི་ཁེ་ན་ཌ་གི་གྲོས་ཚོགས་འཐུས་མི་ཚོ་གི་ད་རྒྱབ་སྐྱོར་ཡོད་དེ་ད་ག་རེ་བྱེད་ཐུབ་པ་འདུག་ལབ་དེ་ད་དེ་འདྲ་བྱས་ཨ་ནི་དེ་ག་ནང་བཞིན་ད་དཔལ་ལྡན་སྲིད་སྐྱོང་མཆོག་རེད་ད་ད་ཕྱི་དྲིལ་བཀའ་བློན་རེད་ང་ཚོ་བོད་མི་སྒྲིག་འཛུགས་ངོས་ཕྱོགས་ནས་ཡུ་རོབ་རྒྱལ་ཁབ་དང་ད་ཇ་པན་ཇ་ཨོ་སི་ཏྲེ་ལི་ཡ་ད་ཁ་སང་ཉེ་ཆར་ལྷོ་ཨ་མེ་རི་ཀ་སྙོབ་ཡོད་འདུག་ད་རྒྱལ་ཁབ་གཞན་དག་གཙོ་བའི་དེ་མཉམ་གཏོང་གི་ཐད་གཏོགས་པས་ན་ད་དངོས་གནས་ནུས་པ་མཉམ་གཏོང་ལས་དེ་གལ་ཆེའི་ཐོག་ནས་དེ་ག་རང་བྱ་དེ་ཡོད་རེད་ད་དེ་འདྲའི་ཚེ། ད་ངས་དྲི་བ་དེ་དེ་སྒང་འགྲོ་གི་འདུག་ད་ཨ་རི་ནས་ཅིག་མ་དཔེ་ལྟ་ཡ་འདྲ་བོ་ཅིག་ཆགས་བསྡད་པ་རེད་ཨ་རིའི་གྲོས་ཚོགས་ངོས་ནས་ཁྲིམས་འཆར་གཏན་འབེབས་བྱས་འཛིན་སྐྱོང་ངོས་ནས་དེ་ཁྲིམས་ལ་བསྒྱུར་བྱས་ནས་ད་འཛིན་སྐྱོང་ངོས་ནས་ལག་བསྟར་བྱེད་བཞིན་པ་དེ་འདྲའི་ཕལ་ཆེར་རྒྱལ་ཁབ་གཞན་པ་ལ་ད་ལྟ་བྱུང་ཡོད་པ་མ་རེད་བསམ་གྱི་འདུག་དེ་འདྲའི་ཁེ་ན་ཌ་ར་ད་ཡོ་རུབ་དེ་འདྲའི་ནང་ཅིག་དེ་འདྲའི་ཐབས་ཤེས་ཤུགས་ཆེན་པོ་བྱེད་ཀྱི་འདུག་བ་ད་དེ་འདྲའི་གི་ཅིག་ཨ་རི་གི་འདི་མ་དཔེ་འདྲ་བོ་དེ་ནི་རྒྱལ་ཁབ་གཞན་པ་དེ་དེ་འདྲའི་གི་ཁྲིམས་འཆར་གཏན་འབེབས་བྱས་ནས་འཛིན་སྐྱོང་ངོས་ནས་ལག་བསྟར་བྱེད་དགོས་ཡ་གི་ཅིག་ཁྲིམས་འདྲ་བོ་ཆགས་པ་ཡིན་ན་ཨ་ནི་ཅིག་བོད་དོན་སྐོར་ལ་ཅིག་མ་འདྲ་བ་ག་རེ་བྱུང་དགོས་རེད། ད་དེ་རེད་ད་ཁྲིམས་འཆར་འདོན་དགོས་རེད་ད་མེད་གི་འདི་ད་བོད་དང་རྒྱ་ཁྱིམ་མཚེས་ཆགས་བསྡད་ཡོད་རེད། མ་འོངས་པ་གནས་སྟངས་ག་འདྲ་ཅིག་ཆགས་ནའི་ཁྱིམ་མཚེས་ཆགས་ཡ་ཅིག་རེད་ཁྱིམ་མཚེས་ལ་གདམ་ག་ཡོད་མ་རེད་དཀའ་རྙོག་དེ་ང་རང་ཚོ་བར་མཉམ་དུ་བསྡད་བྱས་སེལ་དགོས་ཡ་ཅིག་རེད་ད་ད་ལྟའི་གི་འདིའི་བརྒྱུད་ནས་ག་རྒྱང་ལ་རྒྱ་ནག་ལ་གོ་བརྡ་གསལ་པོ་ཅིག་སྤྲད་དགོས་རེད་ད། དངོས་གནས་ཅིག་དཀའ་རྙོག་དེ་སེལ་དགོས་ཡོད་ན་གྲོས་མོལ་གི་ལམ་ནས་དེ་བྱེད་དགོས་པ་རྒྱལ་སྤྱི་གི་ཁྲིམས་ཀྱི་བརྩི་སྲུང་བྱེད་དགོས་པ་གཞན་དག་པས་དེ་རང་ཤེད་བྱས་ཡ་ཡོག་མར་པ་ད་དེ་ཡིན་དུས་དེ་ལ་ཡ་ཏན་ཏན་ད་ལྟའི་ང་རང་ཚོ་སྲིད་བྱུས་སིམ་འདོད་རྒྱུ་དེ་གྲོས་མོལ་གྱི་ལམ་ནས་སེལ་དགོས་ཡ་ཡིན་པ་དེ་ད་རྒྱབ་སྐྱོར་དེའི་ཐོག་གུ་དོན་ཏན་ཏན་ནུས་པ་ཅིག་ཐོན་གྱི་རེད་བསམ་གྱི་འདུག་དེ་ནུས་པ་ཐོན་དགོས་དེ་རྒྱ་ནག་གི་ད་ལྟ་བོད་ནང་ལ་ཡ་ད་ཅིག་བཙན་འཛུལ་བྱས་བཞག་རྒྱུ་དེ་ལ་ཡ་རྒྱལ་སྤྱིའི་སྤྱི་ཚོགས་སྒང་ནས་ངོས་ལེན་ཐོབ་ཡ་གི་འབད་བརྩོན་བྱས་བསྡད་ཡོད་ར་བ legitimacy ཟེར་དེ་དེ་རག་གི་ཡོག་མར་དེ་གསལ་པོ་སྟོན་དགོས་དེ་ད་རྒྱ་ནག་གི་དེ་ལ་ཁུག་ཀྱོག་ཅིག་མ་རྒྱག་ན་ཡག་རེད་བསམ་གྱི་འདུག། ད་བོད་ནང་ན་དེང་སང་ཞི་ཅིན་ཕིང་གི་སྲིད་བྱུས་ཀྱི་དཀའ་ངལ་མང་པོ་ཞིག་འཕྲད་ཡོང་གི་འདུག་ཅིག་ད་བྱམས་ཀྱི་རྒྱུ་ནོར་གནས་ཚུལ་གནས་ཚུལ་བཀག་སྡོམ་བྱས་ཡ་རེད་བོད་ཀྱི་སློབ་གྲྭ་འགྲོ་བ་རེད་བོད་ཀྱི་སྐད་ཡིག་སྐོར་ལ་ཡིན་ན་དེ་འདྲའི་དཀའ་ངལ་མང་པོ་ཅིག་འཕྲད་ཡོང་གི་འདུག་ཨ་ད་དེ་ཚོ་ལ་ཅིག་ཨ་རིའི་ཕྱོགས་ནས་ཡིན་ན་རེད་རྒྱལ་སྤྱིའི་སྒང་ནས་གང་ལ་གང་འཚམ་གྱི་རྒྱ་ནག་ལ་སྐྱོན་བརྗོད་ཤུགས་ཆེན་པོ་བྱེད་ཀྱི་འདུག

བརྟན་པོ་ཞེ་དྲག་ཡོད་རེད་ཡིན་ཙང་ད་རྒྱ་ནག་གི་ད་བོད་ནང་དམ་དྲག་དེ་ཙམ་བྱེད་དགོས་ཁེལ་གྱི་ཡོད་རེད་ཡིན་པ་ད་ལྟའི་རྒྱ་ནག་གི་སྲིད་ཇུས་དེ་གི་བོད་པ་དང་རྒྱ་རིགས་བར་ལ་ཅིག་གི་ཡིད་ཆེས་དང་དེ་མེད་པ་བཟོ་ཡ་རྒྱ་ནག་གཞུང་བྱས་བསྡད་ཡོད་རེད་ད་དེ་ཡི་རྒྱ་ནག་གིས་བསམ་ཤེས་དགོས་ར་མ་གཏོགས་དེ་མ་བྱས་པ་ན་ག་ཚོད་དྲག་པོ་བྱས་པ་ནས་མི་གི་ནང་གི་ཅིག་ཡོད་ར་བ་ད་དེ་དེ་ནམ་ཡང་བསམ་བློ་གཏོང་སྟངས་དེ་འགྱུར་བ་བཏང་ཐུབ་ཀྱི་མ་རེད་བསམ་གྱི་འདུག་དེ་རྒྱ་ནག་རང་གི་ད་དེ་འདྲ་ཟེར་གནས་ཀྱི་རེད་བསམ་གྱི་མི་འདུག་འགྱུར་བ་ཏན་ཏན་འགྲོ་དགོས་ཁེལ་གྱི་རེད་དེ་འདྲ་ཡིན་པས་ནས་རྒྱ་ནག་གི་ཕྱིའི་རྒྱལ་ཁབ་ཀྱི་ད་ཅིག་གི་གནོན་ཤུགས་དེ་ཏན་ཏན་ག་ཚད་ནུས་པ་ཐོན་གྱི་འདུག་བ་དེ་ཐོན་བྱས་ད་ལོག་བཤད་བྱེད་དགོས་ཁེལ་གྱི་འདུག་བ་ཨ་ནི་ཕྱི་ལོག་ནས་ད་བོད་ར་སྐོར་ནང་བཞིན་བསྡམས་བཞག་ཡོད་རེད་དེ་ཁོང་ཚོས་ཡིད་ཆེས་སའི་མི་ཁ་ཤས་ཞིག་ཁྲིད་བྱས་ཕྱི་ལོག་ལ་ཡ་ད་ཅིག་ཁྱབ་བསྒྲགས་བྱས་ཡ་གི་འབད་བརྩོན་བྱེད་ཀྱི་ཡོད་རེད་བོད་ནང་ད་དཀའ་ངལ་མེད་བ་དེ། ཡིན་ནས་འཛམ་གླིང་གི་མི་མང་གིས་ཡིད་ཆེས་བྱེད་ཀྱི་ཡོད་མར་ག་རེ་ལབ་ན། བོད་ནང་ལ་དངོས་ཡོད་གནས་སྟངས་དེ་ག་འདྲས་ཡིན་མེད་ཚང་མས་ཤེས་བསྡད་ཡོད་པ་དེ་རེད་བསམ་གྱི་འདུག། ཐུགས་རྗེ་ཆེ་གནང་དེ་རིང་གོང་ས་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་ཨ་རིའི་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་ཆོས་གྲུབ་ལགས་ང་ཚོའི་སྒྲ་སྒྲིག་ཁང་ལ་ཕེབས་ནས་ད་ཨ་རིའི་གྲོས་ཚོགས་ཀྱི་ཕྱི་སྲིད་ལས་དོན་ཚོགས་ཆུང་ནང་ནས་ཀྱི་བོད་དོན་སྐོར་ལ་གྲོས་ཆོད་གཏན་འབེབས་བྱས་ཡ་དང་ཨ་རིའི་འདིའི་སྐོར་ལ་ང་མཉམ་དུ་གླེང་མོལ་བྱས་པ་ལ་ཐུགས་རྗེ་ཆེ། འོང་གོ་སྐབས་གནང་ཐུགས་རྗེ་གནང་ལགས་སོ།